RFA ཚེག ORG འདིའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཏིང་ཨ་སི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་སུའི་ཏན་ལ་ཡོད་པའི་ཀ་ཚལ་ཐེབས་རྩ་ཚོགས་པ་དང་སུའི་ཏན་བོད་ཀྱི་སློབ་གསོ་ཚོགས་པ་གཉིས་ཀྱིས་ད་ད་རེས་ཡང་འཇམ་དབྱངས་གླིང་གཟེངས་རྟགས་ཞུ་ཡག་བྱ་དགའ་ཅིག་ནི་བོད་ཕྱི་ནང་གཉིས་ཀྱི་སློབ་གསོའི་ལས་དོན་ཐོག་ལ་ཞབས་འདེགས་སྒྲུབ་གནང་མཁན་གྱི་མི་སྣ་གཉིས་ལ་འདུག་ཟ་གནང་ཞག་བྱས་ཙང་ང་ཚོས་ཡང་ལེ་ཚན་ནང་ལོགས་ལ་འབྲེལ་ཡོད་ཀྱི་མི་སྣ་དང་ལྷན་དུ་ནི་བཀའ་མོལ་ཞུ་གི་ཡིན་ལ་ཐོག་མར་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་གཟེངས་རྟགས་འདི་གོ་སྒྲིག་གནང་མཁན་དང་ཐུགས་འགན་བཞེས་གནང་མཁན་ད་གཙོ་བོ་དེ་ཡིན་ན་ཀ་ཚལ་ཐེབས་རྩའི་སྤྱི་ཁྱབ་འགན་འཛིན་དང་སུའི་ཏན་བོད་ཀྱི་སློབ་གསོ་ཚོགས་པའི་འགན་འཛིན་བསོད་ནམས་འཇམ་དབྱངས་ལགས་གདན་འདྲེན་ཞུས་ཡོད། བསོད་ནམས་འཇམ་དབྱངས་ལགས་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང། ད་ད་རེས་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཟླ་དང་པོའི་ཚེས་གཅིག་གི་ཉིན་མོ་སྟེ་འཇམ་དབྱངས་གླིང་གི་གཟེངས་རྟགས་ཐོག་མ་འདི

ཤ་ཤ། ད་ཁྱེད་རང་ཚོ་ག་རེ་ཡིན་ནམ་ཟེར་ན་བོད་པ་ནང་ཁུལ་པས་འཆམ་པོ་བྱེད་བོད་པ་ནང་ཁུལ་པ་ཚོས་བསྟོད་བསྔགས་དང་བོད་པ་ནང་ཁུལ་ཚོ་རྒྱབ་སྐྱོར་བྱས་ན་ཡག་པོ་འདུག་མ་གཏོགས་ཅིག་ལྷ་གཙོས་ཆགས་སྡང་སོང་བར་བྱས་ཡག་པོ་བྱས་བསྟོད་བསྔགས་ཁྱོན་ནས་བཏང་ཉན་མི་འདུག་དེ་ནས་ཚོ་བསམ་བཏང་ན་ཡག་པོ་འདུག་གྲོགས་པོ་བྱས་ན་འདི་བསམ་པ་བཞག་རྗེས་འདི་ཀོ་རྩ་བའི་གི་ད་ལྟའི་ང་རང་གི་དང་ངའི་ཚོགས་པའི་བསམ་བློ་ཁ་ཚ་ཚ་སྐུ་མདུན་ཡེ་ཤེས་ནོར་བུའི་དགོངས་པ་བཞིན་ཨ་ནི་སྒྲུབ་བྱས་རྗེས་ཨ་ནི་ད་ནི་མི་གཉིས་ཐུགས་སུ་བདམས་པ་རེད་གང་ལགས་ཟེར་ན་ངོ་ཐོག་ཁོང་གཉིས་པོས་ལས་ཀ་ཆེན་པོ་བྱས་ཚར་མཇུག་ལ་ག་རེ་ཡིན་ན་བོད་སྤྱི་ལ་ཕན་ཐོགས་པའི་རེ་བ་བྱེད་གི་ཡོད་བཅུག་ལ་མི་དཔེ་གཉིས་གཉིས་དཔེ་བཟང་པོ་བཞག་ན་ཡག་པོ་འདུག་སང་ལོ་གཅིག་ནི་ད་ཨིང་ལན་ལ་བཞུགས་ཀྱི་ཡོད་རེད་དཔེ་མ་སྲིད་པ་ཆེ་ཕྱག་ལས་གནང་གི་ཡོད་རེད་གཅིག་ནི་རྒྱ་གར་བཅས་ཁོ་རང་ད་བས་དང་པོ་ནས་ཁེ་ན་ཌ་ལ་ནང་མི་ཚང་ཕར་ཡོད་རེད་དེ་སོ་སོ་དཔེ་ཤེས་ཁེ་ན་ཌ་གོས་གོས་ཕར་གཡུགས་རྗེས་ཚུར་རྒྱ་གར་ནང་ཡོང་རྗེས་བོད་པར་ལས་ཀ་བྱས་བྱས་ཙང་དེ་ནས་དཔེ་བཟང་པོ་ཚུར་མཐོང་པའི་རྐྱེན་གྱིས་ད་འདི་བྱེད་ཀ་འདུག་སྤུ་ཡག་རང་ཡིན་ལ་ངོ་ཤེས་པའི་གྲོགས་པོ་དེ་སྐྱག་སྐྱག་བྱས་བྱས་ཁྱེད་རང་དབུས་པ་རེད་པ་ཁྱེད་རང་ཁམས་པ་མ་རེད་ཁམས་པ་གཉིས་ལ་དཔེ award སྤྲད་བཞག་ཟེར་གི་འདུག་ད་ད་ངས་དེ་ནས་མ་ལྟ་བུ་བོད་པ་ས་དེ་ཕྱོགས་བཞི་ནས་ཡར་བཀྱག་དགོས་ཕྱར་ཕྱར་བ་གྲུ་འདེགས་བཟང་པོ་གྲུ་འདེགས་བྱས་བཀྱག་དགོས་ད་དེ་མ་བྱས་ན་འགྲིག་གི་མ་རེད་ང་ལ་ནི་དབུས་གཙང་ཁམས་པ་མེད་སུས་འཇོན་པོ་བྱས་ན་ད་ཁ་ན་ཐུགས་རྗེ་ཆེ་ཟེར་གྱི་ཡིན། དེ་ལ་རྒྱབ་སྐྱོར་བྱས་ཨ་ཡིས་ལ་འཇུག་ཚང་མས་ཟས་འགྲིག་ཤག་གསུང་གི་འདུག། རེད་རེད་ད་ང་རང་བོད་ཀྱི་སློབ་གསོ་དང་དེ་གའི་གང་ལ་ཡིན་པའི་ནང་བསྡད་ཀྱི་དབྱེ་བ་གཅིག་ང་རང་ཚོ་རིག་གཞུང་གཅིག་གི་ད་རྒྱུད་པ་གཅིག་གི་ཆ་དེ་ཡོད་དུས་ག་ནས་ཚང་མར་ལས་འགན་ཅིག་ཡོད་རེད་ལགས་ད་ལྟ་གོང་ལ་གསུངས་ནང་བཞིན་གྱི་ཕྱར་བ་གྲུ་འདེགས་བྱེད་ཡག་དེ་ད་གལ་ཆེན་པོ་རེད་བ།
ལགས་རེད་ལགས་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཤག་གོ་བ་ཡིན་ན་བོད་ལ་ན་ནས་ཡག་པོ་འདུག་ཡིན་ན་སྐུ་མདུན་ཡེ་ཤེས་ནོར་བུ་བཞུགས་ཚེ་ན་རིག་པ་བསྒྲིམས་ཏེ་ཞབས་ཕྱི་ཡག་པོ་ཞུ་ཐུབ་པ་ཡིན་ན་ང་ཚོ་དོན་དག་བསྒྲུབ་རྒྱུ་རེད་ཤག་ལ་ད་དེ་ཞུགས་ཚན་ནང་གི་ཞབས་ཀྱི་མར་ཅན་མ་འགྲུབ་ཅེས་ཨ་ནི་དཔེ་ཟ་ཟེར་རེད་ད་འདི་ཞུགས་ཚན་ནང་གི་ད་ང་ཚོ་གཟབ་གཟབ་བྱས་བྱས་རིག་པ་སྒྲིམ་བྱས་དུས་ཚོད་འཕྲོ་བརླག་མ་བཏང་བྱས་སློབ་སྦྱོང་དང་ཤེས་ཡོན་དང་གང་ཅིའི་ཐོག་ལ་ཡར་རྒྱས་གཏང་དགོས་དེ་གལ་ཆེན་པོ་རེད་དུང་བ་ལ། ལའོ། བསོད་ནམས་འཇམ་དབྱངས་ལགས་ཁྱེད་རང་ཡིན་པའི་གནས་ལས་བོད་ནང་ལོགས་ཀྱི་སློབ་གསོའི་ཐོག་ལ་ཕྱག་རོགས་གནང་མཁན་ཅིག་གི་ཆགས་གནང་གི་ཡོག་རེད་ལ་ད་ལོ་མང་པོའི་རིང་ག་བོད་ནང་ལོགས་ཀྱི་ས་ཁུལ་མང་པོའི་ནང་ལོགས་ལ་སློབ་གྲྭ་ཁག་ལ་ཕྱག་རོགས་གནང་ཡ། གཞན་དེ་བོད་ནང་ཡང་འདི་མང་པོ་ཅིག་གནང་ཡོད་རེད་བྱས་ཙང་ད་རེས་ཀྱི་ད་འཇམ་དབྱངས་གཟེངས་རྟགས་ཀྱི་འོས་མི་བདམས་གནང་པའི་སྐབས་ལ་རྣམ་པ་ཚོས་དགོངས་པ་གཙོ་བོ་འདི་སློབ་གསོའི་སྒང་ཕྱག་ལས་གནང་མཁན་གཅིག་ཡིན་ན་ད་རེས་ཡང་དམིགས་བསལ་ཞེ་དྲག་ཅིག་གི་ཕྱག་གནང་གི་ཡོད་ཟེར་བ། ད་དེ་ད་དེ་དམིགས་བསལ་གང་ཟེར་ན་ད་ནི་ད་དེ་གྲུབ་འབྲས་ཆེ་བའི་དང་པོ་ད་ང་བོད་ལས་ཀ་མང་པོ་ཞིག་བྱས་རེད་བྱས་པའི་རྐྱེན་གྱིས་ང་རང་གི་ད་ད་ཚུར་ལོག་ནས་ད་ལོ་ག་དུས་ན་ཅིག་དྲན་གསོས་མི་འདུག་ཨ་མི་རི་ཀ་ལ་དེ་ན་རོ།

མི་མང་པོ་ཞིག་གི་ལས་ཀ་བྱས་ཡོད་ཙང་ཨ་ནི་དེ་ཚོ་འདའ་ཁོ་ད་ལོ་ཁོ་གཉིས་འདུག་སེ་འདམ་བྱས་འདུག་སེ་ཕུལ་ཡག་དོན་དག་དེ་རེད།
ད་ལྟ་གཟེངས་རྟགས་ཕུལ་ཡུལ་འདམ་གནང་པའི་བརྒྱུད་རིམ་ནང་ལོགས་རྣམ་པ་ཚོ་ཡང་ཕལ་ཆེར་གཟེངས་རྟགས་འདིའི་ཡང་ལྷན་ཚོགས་རང་ནས་ནི་སུ་འོས་པ་ཡོད་མེད་དང་ཆ་རྐྱེན་དང་འདི་འདྲ་ཡོད་ཀྱི་རེད་གཅིག་ཆ་རྐྱེན་གཙོ་བོ་གཅིག་ག་རེ་ལ་བཞག་གནང་ཡོད་རེད་ལ་ན། རེད་སྔོན་དུ་མི་མང་པོ་ཚོ་ལ་བཀའ་འདྲི་ཞུ་དེ་འདྲའི་ཚོགས་པའི་ནང་གི་དཀའ་ཚེགས་ཐབས་ཚ་ཚོགས་པ་དང་དང་ལྡན་ཚེ་བླ་བྲེའི་ཚོགས་པ་དང་དེ་མིན་པའི་བཀའ་སློབ་ཞུ་ས་མང་པོ་ཚུར་ཞུས་པའི་རྐྱེན་གྱིས་འབྲས་བུ་ད་ནི་ཁོ་གཉིས་འདམ་ཡག་བྱུང་བ་རེད་ད་ནི་དཔེ་མ་སྲིད་ངས་ཀྱང་དེ་ད་ནི་ཡག་པོ་ཞེ་དྲག་བྱུང་སོང་ཁོ་གཉིས་ཀྱིས་བསྐུལ་ཐུབ་པ་ཡིན་ན་ཅུང་མ་མི་ལ་དཔེ་ཡག་པོ་ཞིག་རག་གི་རེད་བ་ད་ལྟའི་རེ་ཤེས་རིག་གི Education ཐོག་ནས་ད་ཕུལ་བ་རེད་མ་གཏོགས་ཀྱང་ང་ཚོ་རྩ་བའི་རེ་དམིགས་ཡུལ་དེ Education Culture Environment ཟེར་གི་རེད་བ། ལོ་དང་དུ་སོང་ཡ་བྱས་ནས་ཁོར་ཡུག་དང་དེ་མིན་རིག་གཞུང་སྲུང་གི་གཏོང་བ་དེ་གི་འདས་ས་རེད་ལོ།

དེ་ལས་དམིགས་ཡུལ་རྒྱ་ཆེན་པོ་ཡོད། ལོངས། ད་ཡང་འདི་རྣམ་པ་ཚོས་ད་མ་འོངས་པར་མུ་མཐུད་བྱས་གཟེངས་རྟགས་འདི་ཕུལ་གནང་ཡག་དང་འདི་གས་ཀྱི་ཐོག་ལ་ད་དགོངས་པ་རྒྱ་ཆེན་པོ་བཞེས་གནང་ཡོད་གསུང་གི་རྣམ་པ་ཚོ་ཡིན་པ་ཡིན་ན་ཡང་བོད་ནང་ལོགས་ལ་རྣམ་པའི་ཐོག་ནས་སློབ་གསོའི་ཐོག་ལ་ནི་གི་ལོ་རབས་བརྒྱད་ཅུའི་ནང་ལོགས་ནས་བྱས་བྱས་ཕྱག་ལས་རྒྱུན་རིང་པོ་གནང་མཁན་གྱི་གྲས་གཅིག་གི་ཆགས་གནང་གི་འདུག་ག་ད་བོད་ནང་ལོགས་ལ་རོགས་སྐྱོར་གནང་མཁན་རོགས་སྐྱོར་དེའི་དམིགས་བསལ་སློབ་གསོའི་སྒང་ལ་བྱས་ཙང་ཡང་གཅིག་གི་བོད་ནང་ལོགས་ཀྱི་མི་སྣ་དེ་ཁྱེད་རྣམ་པ་ཚོས་ཡང་གཟེངས་རྟགས་ཀྱི་འོས་མི་ནང་ལོགས་ལ་མ་འོངས་པར་སླེབས་སྲིད་གི་རེད།
སླེབས་སྲིད་གི་རེད།

དམིགས་ཡུལ་དེ་ནས་ཡོད། རེད་རེད་ད་བོད་ནང་ལོགས་ལ་འགྲོ་བ་གནང་བའི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ཡིན་ན་ཡང་སྐུ་ངལ་མང་པོ་ཅིག་ཡོད་ར་ད་གནས་སྟངས་འདྲི་རེད། ཐོག་ནས་ལ་འོང་ནི་ད་རེས་ཀྱི་ད་གཟེངས་རྟགས་ཕུལ་གནང་ཡག་གི་མཛད་སྒོ་འདི་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ད་བོད་ཟླ་དང་པོའི་ཚེས་པ་གཅིག་བོད་ཀྱི་ལོ་གསར་ལ་འདུག་སེ་མཛད་སྒོ་དེ་གའི་ནང་དུའང་ནི་རྣམ་པ་ཚོས་མཛད་སྒོ་ཡང་ག་འདྲས་བྱུང་ན་ཡོད་ན་དེ་ནང་བཞིན་གསོལ་ལྷ་ག་རེ་གནང་གི་ཡོད་ན་ལོ། ལགས་སོ། ད་ལྟའི་ང་ཚོ་དེའི་སྐབས་ད་དེ

གཉེར་མི་སྣས་དེ་མི་དམངས་ཀྱི་སངས་རྒྱས་སྐུ་རྙིང་པ་ཞིག་བ་དེ་ནི་ཙོང་ཁ་པའི་སྐུ་དེ་ཚུལ་སྒྲོལ་མ་དཀར་པོ་དང་ལྗང་གུ་གཉིས་ཀྱི་སྐུ་སོག་པོ་ནས་ཚུར་གདན་འདྲེན་ཞུས་པའི་དང་ཁོང་ཚོ་འགྲེམས་སྟོན་ཁང་ལ་འདུག་དེའི་ཉིན་མོ་དེར་ཁོང་ཚོ་བུ་བས་ལོ་གསར་བཏང་བས་ཁོང་ཚོ་སངས་རྒྱས་སྐུ་དེ་ག་ཚང་མ་ཡང་གདན་འདྲེན་ཞུ་དགོས་བ་རེད། ཨའོ་དེ་ལོ་ཨ་ནི་རྟག་པར་དེའི་གནང་གི་ཞོར་ལ་ཡོད་ཨ་ནི་རེད། སྐུ་མདུན་གྱི་ཞུ་ལ་རེད་ལ་རེད། ཁོང་ཚོ་སོགས་ཡང་བསྟན་བྱ་མི་དཔེ་ཡག་པོ་ཞུ་དགོས་བ་རེད།

ལྟོ་འཕྱེ་སྲིང་མོ་འདུག། ད་གཟེངས་རྟགས་དེའི་རྣམ་པ་ཚོས་ནི་ལོ་ལྟར་གནང་ཡག་གི་འཆར་གཞི་ཡོད་ན་ཡང་ལོའི་མཚམས་རེར་ཅིག་གཅིག་གི་གནང་ཡག་འཆར་གཞི་ཅིག་ཡོད་ན་ད་ད་རེས་དེ་ཐོག་མ་ཆགས་བསྡད་ཀྱི་ཡོད་རེད། ཅི་ཞིག་རེད་ཟེར་ན་ལོ་རྟག་པར་རེ་གཅིག་གིས་ཕུལ་ཐུབ་ན་ད་བོད་པའི་ནང་མི་མང་པོ་ཡོད་རེད་འཇོན་པོ་མང་པོ་ཡོད་རེད་དེ་ནས་ཕུལ་བ་ཡིན་ན་ཨ་ནི་སེམས་ཤུགས་ཆེར་འགྲོ་ས་རེད། བོད་པའི་ལས་དོན་ཐོག་ལ་རྒྱ་ཆེར་འགྲོ་བའི་རེ་བ་བྱེད་ཀྱི་འདུག་དམིགས་ཡུལ་དེ་ཡིན། ང་རང་གཅིག་པོ་ཚང་མ་ཐམས་ཅད་ཀྱིས་སྤྱི་ལ་ཕན་པའི་ལས་ཀ་བྱེད་ཐུབ་ན་ཡག་པོ་འདུག་ཨང་ལ། ད་བྱུང་ན་ནི་སྤྱི་ལ་རྟག་པར་ལོ་རྟག་པར་ཅིག་ཕུལ་ཐུབ་ན་ཡག་པོ་འདུག་མེད་ན་ལ་ད་ལྟའི་ལོ་གཉིས་ཙམ་ལ་རེ་རེ་འབྱུང་བྱུང་དེ་ཕུལ་དགོས་ཕུལ་ཡག་ནི་ད་དཔལ་འབྱོར་ལ་རག་ལས་ཀྱི་འདུག་ཨང་སྦྱིན་བདག་བཙལ་དགོས་རེད་བ་ལ་སྦྱིན་བདག་བྱུང་ཡིན་ན་ལོ་རྟག་པར་ཞིག་ཕུལ་ཡག་གི་དམིགས་ཡུལ་བྱེད་ཀྱི་ཡོད།

དེ་འདྲས་ཀྱི་ཐོག་ནས་ད་ང་རང་ཚོའི་སྤྱི་ཚོགས་འདི། གཅིག་གིས་ཕུན་སུམ་ཚོགས་པ་ཅིག་དང་སྤྲོ་སྐྱིད་ལྡན་པའི་སྤྱི་ཚོགས་ད་དམིགས་བསལ་སློབ་གསོ་འདི་རྣམ་པ་ཚོས་གལ་ཆེན་པོ་བརྩིས་གནང་ནས་སློབ་གསོ་རང་གི་ཐོག་ལ་ཕྱག་ལས་གནང་མཁན་གྱི་མི་སྣ་དེ་ཚོར་ཕུལ་གནང་ཡག་ད་ཁོང་རྣམ་ཚོ་སློབ་གསོའི་ཐོག་ལ་ཕྱག་ལས་གནང་མཁན་ཚོ་ཞུ་དུས་ཡང་ཁྱབ་ཁོངས་འདི་རྒྱ་ཆེན་པོ་ཞེ་དྲག་ཅིག་གི་ཆགས་ཀྱི་ཡོད་རེད། ད་ལྟ་རྣམ་པ་ཚོས་ཕུལ་གནང་ས་འདི་ཡིན་པ་ཡིན་ན་གཅིག་འདི་ད་གཅིག་གིས་བོད་ཕྱི་ནང་གཉིས་ལ་ནི་སློབ་གྲྭ་ཁག་ལ་ཞལ་འདེབས་གནང་མཁན་དང་ཨ་ནི་ཡང་གཅིག་ཡིན་པ་ཡིན་ན་བཙན་བྱོལ་ནང་ལོགས་ལ་ད་སློབ་གསོའི་ཐོག་ལ་ཡང་ཆེད་མངགས་རང་སློབ་གྲྭ་བཙུགས་གནང་བྱས་བྱས་བུད་མེད་ཙམ་མ་ཡིན་པ་ད་གཅིག་གི་དཀའ་ངལ་ཡོད་པའི་ཨ་ནི་བུ་ཕྲུག་མང་པོ་སློབ་སྦྱོང་གི་གོ་སྐབས་བསྐྲུན་གནང་མཁན་འདི་འདྲས་ལ་གཟེངས་བསྟོད་གནང་བ་དེ་ཆགས་ཀྱི་ཡོད་དུས་འདི་ཡང་དངོས་གནས་ང་རང་ཚོའི་སྤྱི་ཚོགས་འདིའི་ཐོག་ལ་ཚང་མས་ཅིག་གི་མིག་དཔེ་དང་ཡང་ཕུལ་བྱུང་གི་ཕྱག་ལས་འདི་འདྲས་གནང་མཁན་འདི་ཚོ་ལ་དངོས་གནས་ཡང་ཅིག་གི་བསྔགས་བརྗོད་འོས་པ་ཅིག་ཆགས་ཀྱི་ཡོད་རེད།

ཨ་ཟི་མོ་སྐྱེ་བར་དེ་ང་རང་ཚོ་བོད་པའི་ནང་ནས་ང་རང་ཚོ་ནང་ཁུལ་ལ་ང་རང་ཚོ་གཅིག་བྱེད་ཐུབ་ན་ཡག་པོ་འདུག་བསམས་ནས་དཔེར་ན་ཆ་བཞག་ཕྱི་རྒྱལ་གྱི་ལད་ཟློས་ཟེར་ན་འདྲ་ཕྱི་རྒྱལ་དེ་ནས་དཔེ་ཡག་པོ་ཚུར་ལེན་པ་ཟེར་ན་འདྲ་དེ་ལད་ཟློས་རེད་བྱས་ཙང་ང་ཚོ་གཅིག་བྱེད་པ་དེ་ཕན་ཐོགས་ཀྱི་ཡོད་མེད་ནི་ང་ཚོ་མི་མི་དམངས་ཀྱིས་ཧ་གོ་དགོས་རེད་བ་ལ་འདི་སོང་ཙང་ང་རང་ཚོ་བསམ་པར་ནི་ཕན་ཐོགས་ཡག་གི་ཞབས་ཞུ་ཞུས་བྱས་བསྡད་དགོས་སེམས་ཤུགས་ཡིན་ལ།
ལོ། ད་ལྟ་གཟེངས་རྟགས་ཀྱི་མཚན་དེ་ཡིན་ནའི་ལས་འཇམ་དབྱངས་གླིང་གཟེངས་རྟགས་ཞེས་བྱས་བཏགས་གནང་བཞག་དེ་གཅིག་གི་བསོད་ནམས་འཇམ་དབྱངས་ལགས་ཀྱི་མཚན་གྱི་ཆེད་ཀྱི་གདམས་པ་ཅིག་གི་ཆགས་གནང་གི་ཡོད་རེད་ཡང་ག་འདྲ་ཞིག་ཡིན་ན་ལོ། དེ་ཡག་པོ་ཞུས་འདུག་འཇམ་དབྱངས་གླིང་ཟེར་ན་དངོས་གནས་མཚོན་ན་འཇམ་དབྱངས་གླིང་དེ་ག་རེ་ཟེར་ན། འཇམ་དཔལ་དབྱངས་ཀྱི་གླིང་ག་ཟེར་དགོས་རེད་བ་འཇམ་དཔལ་དབྱངས་ཀྱི་ཞིང་ཁམས་ཟེར་དགོས་རེད་བ་ལ་ད་ནི་སྐབས་འཁེལ་ང་བསོད་ནམས་འཇམ་དབྱངས་གླིང་ཟེར་བ

བོད་མི་རིགས་འདི་གནས་དང་མ་གནས་དེ་བོད་མི་རིགས་ཀྱི་ད་སློབ་གསོ་དེ་ཐད་ཀར་འབྲེལ་བ་ཡོད་པ་ཅིག་ཆགས་ཀྱི་ཡོད་དུས་དེ་ག་ནས་ད་ལྟའི་སློབ་གསོའི་གནས་སྟངས་དེ་ག་འདྲ་ཞིག་གི་གཟིགས་ཚུལ་ག་འདྲ་ཞིག་ཡོང་གནང་གི་འདུག། ང་རང་གིས་ད་ལོ་ཉི་ཤུ་ཙམ་ད་བོད་ནང་ལ་བསྡད་པ་རེད། ད་ང་ཚོ་མང་པོ་བསྡད་ཀྱི་བྱིངས་ནང་ལོགས་ལ་སེམས་ཁྲལ་བྱེད་པ་རེད་བོད་ནང་ལོགས་ལ་རིག་གཞུང་ཡག་པོ་ཡོང་གི་ར་ཆུང་རྫོགས་འགྲོ་གི་གཟིགས་པ་བར་དེ་མེད་པ་ཆགས་འགྲོ་གི་རེད་དེ་བོད་ནང་ཁུལ་ལ་དཔེ་དཀའ་ངལ་ཡོད་རེད་དཀའ་ངལ་ཞེ་དྲག་འདུག་བོད

མ་ལབ་བྱེད་དགོས་འདུག་ཤོག་ཡིན། ལགས་འོང་ཞུས་ཙང་གི་ད་ད་འདི་ང་རང་ཚོ་བོད་པའི་མི་རབས་གསར་པ་དེ་ལ་ཡིན་པས་ན། གི་སློབ་སྦྱོང་གི་མཐུན་རྐྱེན་བཟང་རུ་ཕྱིན་ཡོད་རེད་ད་ཡིན་ནའི་ལས་ཡང་གནས་སྟངས་འདྲ་མིན་གྱི་ཐོག་ནས་ཡང་བོད་ཡིག་བོད་སྐད་ལ་ད་ནི་མི་རབས་གསར་པའི་ཐོག་ནས་ཅིག་གི་བེད་སྤྱོད་གནང་མཁན་དེ་ཉུང་རུ་འགྲོ་གི་ཡོད་པའི་གནས་སྟངས་བཟོ་འདྲ་བྱེད་ཀྱི་འདུག་ཞུས་ཙང་ཡང་འདི་གའི་ཀྱི་ཐོག་ནས་ད་རྣམ་པ་ཚོ་རྒན་རབས་དམིགས་བསལ་ད་བོད་ཕྱི་ནང་གཉིས་ཀྱི་སློབ་གསོའི་ཐོག་ལ་ཕྱག་ལས་ད་རྒྱུན་རིང་པོ་གནང་མྱོང་མཁན་ཅིག་རེད་ཅིག་གི་ཉམས་མྱོང་རང་དེ་ངོ་སྤྲོད་གནང་ཡ་ཡོད་ན། ད་ང་ཆ་བཞག་པས་ང་ཆ་བཞག་ད་ད་རྒན་པོ་ད་བོད་ལ་ཉི་ཤུ་ལོ་ཁ་ཤས་འདས་པ་རེད་དེ་ཚེ་ནས་ག་ནས་སྔོན་ནས་བོད་སྡོད་མི་དེ་ག་ཚོ་དཀའ་ལས་རྒྱག་གི་འདུག་བ་ལ་ད་རྒྱ་མི་དེ་འོག་ལ་འདས་པ་རེད་དེ་དཀའ་ལས་རྒྱབ་བྱས་སོ་སོའི་སྐད་དང་སོ་སོའི་བོད་སྐད་དེ་ག་ཚང་མ་ཆུ་རུ་ཉར་འདུག་བ་ད་མདོ་ད་ང་ཚོ་ཕྱི་ལོགས་སྡོད་མི་དེ་ག་འདུག་གི་འདུག་ཕྱི་རྒྱལ་གྱི་སྐད་སྨན་ཆུ་གང་མ་ལུག་གི་སོགས་མཚམས་མཚམས་རྗེས་རྗེས

ཁོང་ཚོ་མང་པོ་དེ་ཕྱི་རྒྱལ་གྱི་ཡོན་ཏན་ཡག་པོ་ཞིག་རག་ཡོད་དེ་ཕྱི་ཡི་ནི་ཡོན་ཏན་ཡག་པོ་ནང་གི་ཡོན་ཏན་དེ་ང་ཚོ་ཆོས་འདི་ག་ཚང་མ་ཁྱེད་རང་འགན་ཁུར་ལབ་ན་ཨ་ནི་མི་ཡག་པོ་ཞེ་པོ་ཆགས་ས་རེད་བོད་པའི་རིག་གཞུང་དེ་དུག་སྒྲུབ་ཐུབ་ཀྱི་འདུག་རྟག་པར་རེད་ཅེས་སྐུ་མདུན་ཡིད་བཞིན་ནོར་བུ་གང་ལ་གཡུག་ཡ་ཡོད་དམ་ཚང་མ་ཧ་གོ་བ་བྱེད་ཀྱི་འདུག་ཞུ་གི་ཡོད། ལགས་འོང་ལགས་འོང་གནད་འགག་ཅིག་གི་བྱེད་ཀྱི་ཡོད་ར་བ་རྣམ་པ་ཚོས་ད་ད་རེས་ཀྱི་འཇམ་དབྱངས་གླིང་གཟེངས་རྟགས་འདི་ད་ཡོངས་སུ་ད་ལེགས་གྲུབ་ཅིག་གི་བྱུང་ན་ཡོད་ར་བ་ཐོག་མ་འདི

དེའི་ནང་ལ་སྤྲུལ་སྐུ་ཚང་མ་སློབ་སྦྱོང་སྤྲད་བྱས་ཤེས་པ་བྱེད་དགོས་པ་རེད་དེའི་ནང་དུ་ཁོང་ཚོས་རྒྱ་མི་སྐད་དང། མར་སེ་སེམས་ལ་བས་ཆ་ཞིབ་དགོས་བར་དེ་དག་སློབ་སྦྱོང་བྱེད་གྲྭ་པ་དེ་ག་ལོ་ཆུང་ཆུང་དེ་ག་ཚང་མ་སྤྱིར་བཏང་ངས་གྱོང་པོ་འདུག་སོ་སོའི་རིག་གཞུང་འདི་ག་ཚང་མ་ཅུག་རེ་རེ་ཉར་བསྡད་ཀྱི་འདུག་བསམ་གྱི་འདུག། ངས་འདི་གཅིག་དྲན་གི་སྔོན་མ་བསོད་ནམས་འཇམ་དབྱངས་ལགས་ལ་བཀའ་འདྲི་ཅིག་ཞུ་མྱོང་ཡོད་ད་བོད་ནང་ལོགས་ལ་སློབ་གྲྭ་མང་པོ་ཅིག་བཙུགས་གནང་ཡ་ད་འདྲས་ཀྱི་ཕྱག་རོགས་མང་པོ་གནང་ཡོད་ར་བྱས་ཙང་དེའི་སྐབས་ལ་གསུང་དུས་ང་རང་ཚོ་བོད་པའི་སྤུ་གུ་ཚོ་ནི་ཕ་ལམ་ན་ཅིག་ལ་རྩིས་གནང་གི་ཡོད་ཕ་ལམ་གྱི་རྡོ་འདི་བརྡར་བ་ཡིན་ན་ནི་འོད་འཚེར་འཚེར་འགྲོ་གི་རེད་ང་རང་ཚོའི་བོད་པའི་སྤུ་གུ་ཚོ་ལ་ཅིག་སློབ་སྦྱོང་གི་གོ་སྐབས་ཡག་པོ་ཅིག་བསྐྲུན་ཐུབ་པ་ཡིན་པས་ན་དངོས་གནས་ཤེས་ཡོན་གཉིས་ལྡན་གྱི་ད་ཅིག་གི་མི་རིགས་ཀྱི་ཕུལ་བྱུང་མི་སྣ་ཅིག་གསོ་སྐྱོང་བྱེད་ཐུབ་ཀྱི་རེད་བྱས་ཙང་བོད་བུ་ཕྲུག་དེ་གའི་ཕ་ལམ་རང་ཡིན་གསུངས་པ་ཅིག་དྲན་གི།

ཐུགས་རྗེ་གནང། བཀའ་དྲིན་ཆེ་སོང་འགྲོ་བ་ལ་ང་ལ་གོ་སྐབས་གནང་བ་དེ་བཀའ་དྲིན་ཆེ་སོང། ལགས་སོ་ཐུགས་རྗེ་གནང། ལགས་འོང་ད་དེ་ནས་ད་ལྟ་ང་ཚོའི་ལེ་ཚན་ནང་ལོགས་ལ་ད་རེས་ཡང་འཇམ་དབྱངས་གླིང་གི་གཟེངས་རྟགས་བཞེས་གནང་མཁན་ཕུན་ཚོགས་དབང་རྒྱལ་ལ་གདན་འདྲེན་ཞུས་ཡོད་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་དབང་རྒྱལ་ལགས་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།
བཀའ་དྲིན་ཆེ་གནང། ལགས་འོང་ད་ཕུན་ཚོགས་དབང་རྒྱལ་ལགས་ཡིན་པའི་ན་དེ་སྔ་དབྱིན་ལན་བོད་ཀྱི་སྐུ་ཚབ་དོན་གཅོད་ལོ་དྲུག་ཙམ་ཅིག་གནང་མྱོང་འདུག་ལགས་དེ་ག་ནང་བཞིན་བོད་མི་མང་སྤྱི་འཐུས་གནང་མྱོང་འདུག་ནི་དེ་བཞིན་དབྱིན་ཡུལ་ནང་ལོགས་ལ་བོད་ཀྱི་དགེ་རྩ་ཚོགས་པའི་ཚོགས་གཙོ་འདུག་སེ་གནང་ཡོད་རེད་ལགས་ད་རེས་ད་ཕུན་ཚོགས་དབང་རྒྱལ་ལགས་ལ་འཇམ་དབྱངས་གླིང་གཟེངས་རྟགས་འདི་བཞེས་གནང་བ་དང་དམིགས་བསལ་ཐོག་མར་ང་ཚོའི་ལེ་ཚན་ནང་ལོགས་ད་རེས་གཟེངས་རྟགས་འདུག་སེ་བཞེས་གནང་བ་དེ་བཀྲ་ཤིས་བདེ་ལེགས་ཞེས་བཅས་ཞུ་གི་ཡིན་ད་གཟེངས་རྟགས་བཞེས་གནང་པའི་སྐབས་ལ་ཡང་གསུང་བཤད་ཅིག་གནང་ཤག་དེའི་ནང་ལོགས་ལ་ནི་བོད་ཀྱི་ད་དགེ་རྩ་བརྒྱུད་ནང་ཆེད་ཆེད་རྒྱབ་སྐྱོར་དང་རོགས་རམ་དགོས་མཁན་ལ་ནི་དགེ་རྩ་སྒྲུབ་གནང་མཁན་ཚང་མ་གུས་ཞབས་ཅིག་གི་མཚོན་གནང་གི་གསུངས་གནང་ཤག་ལགས་ད་རེས་གཟེངས་རྟགས་བཞེས་གནང་པའི་སྐབས་དེ་ཡིན་པས་ན་ང་རང་ཚོ་བོད་ཤིང་འབྲུག་ལོའི་ད་ལོ་གསར་གྱི་སྐབས་ཅིག་གི་ཁེལ་གནང་གི་ཡོད་དུས་ད་རྟེན་འབྲེལ་བཟང་པོ་ཞེ་དྲག་ཅིག་བྱུང་གནང་ཡོད་ཟེར་བ།
ང་ལ་མཚོན་བྱེད་ན་གཙོ་བོ་དེ་འདི་རེད་ད་རྩ་བའི་དེ་འདྲ་སེ་གཟེངས་རྟགས་དེ་གནང་བ་དེ་ལས་ཞེ་དྲག་དགའ་ཚོར་ཆེན་པོ་བྱུང། ཨ་ནེ་གཟེངས་རྟགས་དེ་ཚུར། ཆོལ་ཁ་གཙོ་བོ་འདྲ་བོ་དེ་ད་ང་ཚོ་ཚོགས་པ་ལ་ལོ་སུམ་ཅུ་སོ་ལྔ་ལ་དགེ་རྩ་ཚོགས་པའི་ལས་ཀ་བྱས་པ་རེད་དེའི་ནང་ལ་ད་མི་མང་བོ་གཅིག་གི་ལས་ཀ་བྱས་པ་རེད་དེ་ཚོ་གི་ཨ་ནེ་བཀའ་དྲིན་ལ་མཚོན་བྱེད་འདྲ་བོ་བྱས་བྱས་དེ་ཞུས་པ་ཡིན། ཨ་ནེ་འཇམ་དབྱངས། བསོད་ནམས་འཇམ་དབྱངས་ལགས་ནི་དང་པོ་ནས་སྔས་མ་ངས་མཚན་དེ་གོ་མྱོང། གང་ཡིན་ཟེར་ན་ང་ཚོ་དང་པོ། བོད་ལ་རོགས་རམ་དེ་བྱེད་ཀྱི་ཡོད་མ་རེད་ང་ཚོ་དང་པོ་འགོ་བཙུགས་དུས་བརྒྱད་ཅུ་གྱ་ལྔ་ལོ་ལ་རྒྱ་གར་དང་བལ་ཡུལ་གཙོ་བོ་བྱས་ཏེ་ཕྱི་རྒྱལ་མ་གཏོགས་བྱེད་ཀྱི་ཡོད་མ་རེད་བོད་ལ་གཅིག་གི་རོགས་རམ་ཙམ་བྱས་བསྡད་པའི་ཁ་ཐུག་དེ་བསོད་ནམས་འཇམ་དབྱངས་ལགས་བོད་ལ་ཕེབས་རྗེས་ཨ་ནི་བྱས་ཙང་དེ་གི་སེམས་ཤུགས་དེ་ཅིག་འཕར་བྱས་ང་ཚོས་འགོ་བཙུགས་པ་ཡིན་བྱས་ཙང་ཨ་ནི་དེ་ནས་དགུ་བཅུ་གོ་གཅིག་ལོ་ལ་རྒྱ་ནག་ལ་ག་འདྲའི་བྱེད་དགོས་རེད། རོགས་རམ་བྱས་ན་བྱེད་སྟངས་ག་རེ་རེད་ཁྲིམས་ག་རེ་རེད་ལྟ་ག་ལ་ལོ་གཅིག་ལ་པེ་ཅིང་ལ་ཕྱིན་རྗེས་ང་ཕོད་རེད་འབའ་བ་ཕུན་ཚོགས་དབང་རྒྱལ་རེད་དེ་ནས་ད་ལྟ་ཨུ་ཚུགས་གོ་ས་ལྟ་རྒྱ་མི་མིང་རེད་འགི་ཟི་ཚང་ཟིག་རེད་ཨ་མདོ་ཁོ་རང་ཧྲུའུ་ཅི་ཆེན་པོ་རེད་ཁོ་ཚོ་དྲན་ཁོ་ཚོ་དྲན་ལ་གོ་བསྡུར་ཞུས་རྗེས་དེ་འདི་ཚོས་བྱེད་ཚུལ་ཡོང་རྗེས་ཨ་ནི་གཞི་ནས་ཨ་ནི་དགུ་བཅུ་གོ་གཉིས་ལོ་ལ་གཞི་ནས་འགོ་བཙུགས་པ་ཡིན་བོད་ལ་རོགས་བྱས་དེ་རྗེས་ཚང་བ་དེ་གི་བྱས་ཙང་ད་ནི་འཇམ་དབྱངས་གླིང་གིས་འདུག་གསུངས་པས་ང་ཚོ་གི་ལས་ཀ་བྱེད་པ་དེ་ལ་ལས་ཀ་བྱེད་པ་ཅིག་གཙོ་བོ་མ་རེད་བོད་དགེ་རྩ་ཚོགས་པའི་ལས་ཀ་བྱེད་པ་དེ་ལ་ཨ་ནེ་ངོས་འཛིན་འདྲ་བོ་གནང་བྱས་གནང་དེ་ལ་ཐུགས་རྗེ་ཆེ་ཟེར་ངས་གཙོ་བོ་དེ་ཞུས་པ་ཡིན། ལགས་སོ་ལགས་སོ་བྱས་ཙང་ད། རྣམ་པ་ཚོ་བོད་ཀྱི་དགེ་རྩ་འདི་ཐོག་མར་བརྒྱད་ཅུ་གྱ་ལྔའི་ལོ་ལ

ལས་གཞི་ག་རེའི་ཐོག་ནས་ཐོག་མར་ནང་ལོགས་ཀྱི་ཕྱག་ལས་གནང་ཡ་དེ་གའི་དབུ་འཛུགས་གནང་བ་བྱས་གནང་གི་ཡོད་ན་སྐབས་དེ་དུས། ད་ཐོག་མར་རྒྱ་མི་གཞུང་དང་གོ་བསྡུར་ཞུས་པ་རེད་གོ་བསྡུར་ཞུས་རྗེས་དེ་དུས་ཙམ་ལ་མོས་མཐུན་འདྲ་པོ་དེ་ཤེས་རིག་དཔལ་འབྱོར་འཕྲོད་བསྟེན་གསུམ་གྱི་ཐོག་ལ་ང་ཚོ་ལས་ཀ་བྱེད་ཡ་གི་མོས་མཐུན་བྱུང་བ་རེད་རྒྱ་མི་གཞུང་ནས་ཨ་ནི་ད་ག་ནང་བཞིན་བྱེད་སའི་ས་ཆ་དེ་ཨ་ནི་འཕྲོད་བསྟེན་དང་དཔལ་འབྱོར་ཤེས་རིག་དེ་འདྲའི་ཐོག་ལ་བྱས་ཨ་ནི་དང་པོ་དང་པོ་འགོ་བཙུགས་ཡ་དེ་ཐོག་མར་དེ་སྟོད་མངའ་རིས་ལ་དར་ཆེན་ལ་བོད་སྨན་དེ་སླར་གསོ་བྱེད་ཀྱི་ཡོད་རེད། རིག་གནས་གསར་བརྗེའི་རྗེས་ད་བོད་སྨན་དེ་ཚོ་ཚང་མ་མེད་པ་བཟོས་ཚར་ནས་དེ་གསར་བཟོ་བྱེད་དུས་ཙམ་ན་སྤྲུལ་སྐུ་བསྟན་འཛིན་དབང་གྲགས་ཞུ་མཁན་ཕལ་ཆེར་བོན་པོ་གི་བླ་མ་ཅིག་རེད་ཤག་ཁོ་རང་གིས་བོད་སྨན་གསར་པ་བྱེད་ཀྱི་འདུག་དེ་ལ་རོགས་རམ་དང་པོ་དེ་བྱས་པ་ཡིན།
གཉིས་པ་དེ་ལྷ་ས་ལ་ལྷ་ས་ལ་ད་ལྟ། ཉག་རོང་ཤག་གི་སྔས་མ་ཕྲུ་གུ་ཆུང་ཆུང་སྒང་ལ་ཉག་རོང་ཤག་ང་སློབ་གྲྭ་ལ་འགྲོ་མྱོང་གི་རེད་ཁོང་ཚོའི་སྲས་དང་སྲས་མོ་དེ་ཚོ་དེ་སྨན་པ་རེད་བྱས་ཙང་ཁོང་ཚོ་ཉག་རོང་ཤག་གི་སྨན་པ་ཟེར་མཁན་ལྷ་ས་ལ་འདུག་དེ་ལ་རོགས་རེད་དེ་ནས་དཔལ་རྫོང་ཟེར་མཁན་ཅིག་ས་ཆ་ཅིག་གྲོང་གསེབ་ཅིག་འདུག་དེ་ཚོ་གསུམ་ལ་ང་ཚོ་དང་པོ་འགོ་བཙུགས་ས་དེ་ནས་ཁོང་ཚོ་གསུམ་ལ་འགོ་བཙུགས་པ་ཡིན་ཨ་ནི་དེ་ནས་རིམ་པས་བྱས་བྱས་ཨ་ནི། དཀར་མཛེས་ཀྱི་ས་ཁུལ་རེད་ད་ད་ཁམས་ཀྱི་ས་ཁུལ་ཟེར་ལབ་ཀྱི་རེད་ད་དེང་སང་དཀར་མཛེས་ལའོ། ཟེར་ལབ་བསྡད་ཀྱི་འདུག་ག་ཁམས་ཀྱི་ས་ཁུལ་ལ་དེ་ནས་རིམ་པས་བྱས་ཨ་ནི་དེ་ནས་ཡུན་ནན་གྱི་ས་ཆ་ལ་དེད་དེ་རྒྱལ་ཐང་འདྲ་བ་ལས་ཀ་བྱས་ཨ་མདོ་སོགས་དེ་ནས་ག་ལེ་ག་ལེ་རིམ་པས་རིམ་པས་ཀི་ཡ་ག་ས་ག་ལ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་འབྲེལ་བ་ཆེ་རུ་ཆེ་རུ་འགྲོ་དུས་ཙ་ནས་འོ་འདུག་སེ་ང་ཚོས་ལས་ཀ་བྱས་པ་ཡིན། ལགས་སོ། ད་ཅིག་ད་ལོ་རབས་དགུ་བཅུ་ནང་ལོགས་ལ་ཡིན་པས་ན་བོད་ནང་ལོགས་ཀྱི་གནས་སྟངས་འདི་གས་ཅུང་ད་གུ་ཡངས་པའི། སྐབས་ཅིག་ཁེལ་མེད་འགྲོ་བསམས་པས་ད་བརྒྱད་ཅུའི་མཇུག་ཙམ་ཅིག་ནས་བོད་རྒྱལ་ས་ལྷ་ས་ཡང་ངོ་རྒོལ་གྱི་ལས་འགུལ་དང་དེ་འདྲ་ཅིག་གི་ཐོན་ཡོད་རེད་ཡིན་ནའི་ལས་ཡང་སྤྱི་ཡོངས་ནས་ཞུས་ཡིན་པས་ན་ཅིག་གི་རིག་གནས་གསར་བརྗེའི་རྗེས་ཀྱི་དུས་རབས་དེའི་ཐོག་ནས་ཞུས་པས་ན་བོད་ནང་ལོགས་ལ་ད་གནས་སྟངས་གང་ཅིའི་ཐོག་ལ་ད་རིམ་པས་བྱས་བྱས་ཅིག་གི་གུ་ཡངས་རུ་ཕྱིན་པའི་གནས་སྟངས་ཅིག་དེ་འདྲའི་ཐོག་ནས་ཡིན་པས་ན་དངོས་གནས་ད་དེ་དུས་ད་བོད་ནང་ལོགས་ལ་དགོས་ངེས་དེ་ནས་ལས་ཤེས་རིག་འཕྲོད་བསྟེན་དཔལ་འབྱོར་དེ་གས་ད་དགོས་ངེས་ཀྱི་ཕྱག་ལས་ཅིག་གི་ཆགས་ཀྱི་ཡོད་རེད་བྱས་ཙང་དེའི་སྐབས་དེ་དག་རྣམ་པ་ཚོ་བོད་ནང་ལོགས་ལ་ཡང་ཕེབས་ཐུབ་པ་ཅིག་གི་བྱུང་གནང་ཡོད་ས་རེད་དེའི་བརྒྱུད་རིམ་ནང་ལོགས་ལ་ཡང། ཤེས་རིག་གི་ཐོག་ལ་ད་ལྟ་ངའི་བོད་ལ་རྣམ་པ་ཚོ་ཡང་སློབ་གྲྭ་ཁག་ལ་རོགས་པ་གནང་ཡག་དང་དེ་འདྲ་མང་པོ་ཅིག་གི་གནང་ཡོད་ས་རེད་པ། ང་ཚོ་ད་ལྟ་བོད་ལ་སྤྱིར་བཏང་གི་ལས་ཀ་བྱེད་པ་དེ་རྒྱ་མི་གཞུང་གིས་བཀྲོལ་བསྡད་པ་ཅིག་མ་གཏོགས་ཁོང་ཚོའི་གི་བཀའ་འཁྲོལ་ཡོད་བསྡད་པ་ཅིག་མ་ཡིན་པ་ལ་ང་ཚོ་བྱེད་ཐུབ་ཡ་དེ་ཁག་པོ་ཞེ་དྲག་རེད། རེད་ཨ་ནི་རེད་གཉིས་པ་རེད། དེ་རིག་གནས་གསར་བརྗེའི་གི་གཞུག་གུ་ལ་རྒྱ་མི་གི་ཡར་རྒྱས་ཕྲ་ལ་ཕྲན་བུ་བཏང་ཡོད་རེད་དེ་གནས་སྟངས་དེ་ཞེ་དྲག་སྐྱོ་བོ་ཡོད་རེད་མཐུན་འགྱུར་སྐྱོ་བོ་ལའང། ཡོད་རེད་ཤེས་རིག་ལ་སྐྱོ་དཔལ་འབྱོར་གང་ཅིའི་ཐོག་ལ་སྐྱོ་བོ་ཡོད་རེད། བྱེད་དུས་ཙ་ནས་དེའི་གི་ང་ཚོ་ཁེལ་བ་རེད་ཁེལ་དུས་ཙ་ནས་ཕ་གིའི་རྩ་བའི་གི་ང་ཚོ་སློབ་གྲྭ་གསར་པ་བཙུགས་ཡོད་མ་རེད། ང་ཚོ་ལས་ཀ་ཚང་མ་དེ་ཡོད་བསྡད་པ་ཅིག་ལ་ཡར་རྒྱས་བཏང་ནས་མཐུན་འགྱུར་དང་རོགས་རམ་བྱས་བྱས་ཡར་རྒྱས་བཏང་ཆོག་དེ་འདྲའི་ཤ་སྟག་ཡིན་སློབ་གྲྭ་ཡིན་ནའི་དང་འཕྲོད་བསྟེན་ཡིན་ན་སྨན་ཁང་ཡིན་ན་སྨན་ཁང་ཡོད་བསྡད་པ་ཅིག་ཁོང་ཚོ་དེ་ཡར་རྒྱས་བཏང་ཡག་རེད་ད་གིན་སྨན་གྱི་ད་ནི་འགྲོ་སོང་བཏང་ཡག་རེད་ད་གིན་སྨན་སྨན་པ་སྦྱང་ཡག་གི་སློབ་གསོ་བཏང་ཡག་རེད་དེ་ཚོ་ཡིས་ང་ཚོ་རོགས་བྱས་པ་རེད་འོ་འདུག་སེ་བྱས་ང་ཚོ་གསར་དུ་བཙུགས་བསྡད་པ་དེ་འདྲ་ཡོད་མ་རེད་ཡོད་བསྡད་པ་ཅིག་ལ་ཨ་ནི་དེའི་སྐབས་ལ་མཐུན་འགྱུར་རོགས་རམ་སྤྲད་ནས་ཤེས་རིག་དཔལ་འབྱོར་དང་འཕྲོད་བསྟེན་ཚང་མ་ལ་འདུག་སེ་བྱས་པ་རེད།
ལགས་སོ་ལགས་སོ། ད་འདིའི་ཐོག་ནས་སྐབས་དེ་དུས་ཡིན་པས་ན་བོད་ནང་ལོགས་ལ་རྣམ་པ་ཚོས་ད་བོད་ཀྱི་དགེ་རྩ་ནས་ནི། ཕྱག་རོགས་གནང་བ་བརྒྱུད་བྱས་བྱས་ད་ཡར་རྒྱས་ཤུགས་ཆེན་པོ་ཕྱིན་ཡོད་རེད་གསུངས་པས་ད་ད་ག་ནང་བཞིན་ཡང། རྣམ་པ་ཚོ་དབུ་བཙུགས་ཡ་འདི་བརྒྱད་ཅུ་གྱ་ལྔའི་ལོ་ནས་དབུ་བཙུགས་གནང་བ་ཅིག་གི་ཆགས་ཀྱི་ཡོད་དུས་སྐབས་དེ་དུས་ཀྱི་ཕྱག་ལས་གཙོ་བོ་དེ་རྒྱ་གར་དང་བལ་ཡུལ་ནང་ལོགས་ལ་ཕྱག་གནང་གི་ཡོད་ས་རེད་པ། རེད་རེད་དང་པོ་བཙུགས་དུས་ཚོད་རྒྱ་གར་དང་བལ་ཡུལ

དཔལ་འབྱོར་དེ་གས་དེ་ལ་ཡར་རྒྱས་བཏང་ཡ་ལ་རོགས་བྱེད་ཀྱི་ཡིན། འོ་ད་ག་བྱས་ན་འགྲིག་གི་རེད་ཟེར་བྱས་ན་དེ་གོ་ཡོད་རེད་དེ་འདྲ་འགྲིག་གི་རེད་བྱས་སྟངས་དེ་ག་འདྲའི་དགོས་རེད་ཟེར་ན་དེ་འབོད་སྐུལ་ཞུ་ཡ་དེ་བོད་རང་ནས་ཚུར་ཡོང་པ་མ་གཏོགས་ང་ཚོ་འདི་བྱེད་ཀྱི་ཡིན་འདི་བྱེད་ཀྱི་ཡིན་ཟེར་ལབ་ཡ་མེད་པ་དེ་བོད་རང་ནས་ཚུར་ལ་འབོད་སྐུལ་དེ་དགོས་རེད་ཟེར་མི་མང་ནས་ཚུར་དགོས་རེད། གཉིས་པ་དེ་གཞུང་གི་བཀའ་འཁྲོལ་དགོས་རེད་ཟེར་ན་དེ་འདྲ་བྱས་བྱས་གསུམ་པ་དེ་ང་ཚོས་གི་ལོ་ལྟར་རེ་བཞིན་ལ་ཞིབ་འཇུག་བྱས་ལྟ་ཆོག་གི་དུ་མཚོ་དོན་ཚན་གསུམ། གྲོས་དོན་དོན་ཚན་གསུམ་ཞེས་པ་གཉིས་འདུག་ག་འོ་དེ་གས་དེ་དང་པོ་མོས་མཐུན་ཐོག་མ་དེ་དེ་རེད་ད་དེ་མོས་མཐུན་ད་ག་རང་བྱས་བྱས་ད་ག་བཅུ་གོ་བོ་མོས་མཐུན་ལས་མ་འགལ་བ་ཅིག་གི་ལས་ཀ་བྱས་བྱས་མུ་མཐུད་བྱས་ག་འདི་འདས་ཙང་ང་ཚོ་ལོ་དགུ་བརྒྱ་བརྒྱ་བར་དུ་ལ་བྱེད་ཐུབ་ཡ་དེ་དེ་འདྲ་སེ་སླེབས་པ་རེད།
ཨའོ། ལགས་སོ་ལགས་སོ། འདི་གསུང་དུས་ག་ནས་ད་རྣམ་པ་ཚོ་བོད་ནང་ལོགས་ནས་ད་རོགས་པ་འདི་གའི་མགོ་འདུག་རོགས་སྐྱོར་དགོས་ས་འདི་གའི་རང་ལ་དམིགས་གནང་བའི་ཐོག་ནས་ཨ་ནི་རྣམ་པ་ཚོས་ཕྱག་རོགས་གནང་ཡ་ཅིག་ཆགས་གནང་ཡོད་རེད་ལ་ཕྱག་ལས་འདི་གའི་ཨ་ནི་ཡག་པོ་ཅིག་སྒྲུབ་ཐུབ་ཡོད་མིན་གྱི་ཐོག་ལ་ཡིན་པའི་ནི་རྣམ་པ་ཚོ་ད་ཕི་གའི་བརྟག་དཔྱད་གནང་ག་ཕེབས་ཡ་དེ་ཆགས་གནང་ཡོད་རེད་བ་ཞུས་ཙང་འདི་གའི་གི་བརྒྱུད་རིམ་ནང་ལོགས་ལ་ཕི་གའི་ཕྱག་རོགས་གནང་པ་འདི་གའི་རོགས་པ་ཅིག་ཕན་ཐོགས་ནུས་པ་ལྡན་པ་ཅིག་བྱུང་ཡོད་མིན་འདི་གའི་ལ་ད

སྐབས་ཅིག་ལ་ད་གིན་ཁྱེད་རང་གསུངས་སོང་ང་རང་སྐྱོང་ལྗོངས་ལ་དཀའ་ངལ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་པ་རེད་ཆེ་རུ་ཆེ་རུ་ཕྱིན་བྱས་བྱས་ང་ཚོ་ལྟ་སྐོར་འགྲོ་ཡ་ལ་དཀའ་ངལ་ཡོང་གི་འདུག་ག་ལ་དེ་འདྲ་སོང་ཙང་དེ་ནི་ང་ཚོ་རང་སྐྱོང་ལྗོངས་ལ་ལས་ཀ་ཉུང་ངུ་བྱེད་ཡ་དེ་རྒྱུ་མཚན་དེ་ལ་ཐུག་པ་རེད་ལ་དོན་ཚན་གསུམ་ནས་དོན་ཚན་གསུམ་པ་དེ་བྱེད་མ་ཐུབ་ན་ཨ་ནི་ང་ཚོ་གི་ལས་ཀ་དེ་བྱེད་ཐུབ་ཀྱི་མ་རེད་ཟེར་བྱས་བྱས་ཨ་ནི་གཞུག་གུ་ལ་མང་ཆེ་བ་དེ་སི་ཁྲོན་དང་ཡུན་ནན་དང་ཨ་ནི་ཆིང་ཧའེ་ཞིང་ཆེན་འོ་དེ་ཚོ་གསུམ་གི་ནང་ལས་ཀ་དེ་ཐུགས་སུ་ཆ། ཨོའོ་ལགས་སོ་ལགས་སོ་ད་རེས་བོད་ནང་ལོགས་ལ་ཆ་བཞག་པ་ཡིན་ནའི་ད་དེའི་སྔོན་ལ་ཡིན་པས་ན་རང་སྐྱོང་ལྗོངས་ཀྱི་ས་ཁུལ་དེ་ནང་ལོགས་ལ་ཡང་ཅུང་དམ་དྲག་ཆེ་ཙམ་ཅིག་གི་གནས་སྟངས་ཅིག་གི་ཆགས་ཡོད་རེད་བ་ཞུས་ཙང་དེ་འདྲ་གི་ཐོག་ནས་ད་ཡིན་ན་སྤྱི་ལོ་ཉིས་སྟོང་བརྒྱད་གི་རྗེས་ནས་ཡིན་ན་སྤྱི་ཡོངས་ཀྱི་ནི་མདོ་དབུས་ཁམས་གསུམ་ཚང་མའི་ནང་ལོགས་ལ་དཀའ་ངལ་དེ་གཅིག་པ་ཅིག་གི་འཕྲད་བསྡད་ཡོད་དུས་ག་ནས་ད་རྣམ་པ་ཚོ་ཕི་གའི་ཕྱག་རོགས་གནང་པ་དེ་གཟིགས་རྟོག་དང་བརྟག་དཔྱད་གནང་ག་ཕེབས་ཡག་དེ་གས་གི་ཐོག་ལ་སྐུ་ངལ་ཆེན་པོ་ཅིག་གི་བྱུང་གནང་ཡོད་ས་རེད་བ་ལོ་ངོ་སུམ་ཅུ་སོ་ལྔའི། རྗེས་ལ་རྣམ་པ་ཚོ་བོད་ཀྱི་དགེ་རྩ་འདི་མཇུག་སྒྲིལ་གནང་པ་ཅིག་གི་ཆགས་གནང་གི་ཡོད་ས་རེད་ད་ཡིན་ནའི་ལས་འདིའི་བརྒྱུད་རིམ་ནང་ལོགས་ལ་འདས་པའི་ལོ་ངོ་སུམ་ཅུ་སོ་ལྔའི་རིང་ལ་ད་རྒྱ་གར་དང་བལ་ཡུལ་ནང་ལོགས་ལ་ཕྱག་རོགས་རྒྱ་ཆེན་པོ་ཞུ་ཅིག་གནང་ཡོད་ས་རེད་བ། རེད་རེད་རྒྱ་གར་ལ་ང་ཚོ་ཞེ་དྲག་གིས་རྒྱ་ཆེན་པོ་བྱས་ཡོད་རེད་གང་ཡིན་ཟེར་ན་རྒྱ་གར་ལ་ཤེས་རིག་དང་འཕྲོད་བསྟེན་དང་ཨ་ས་དཔལ་འབྱོར་དེ་གས་དེ་གང་ག་བོད་གཞུང་གིས་ནས་ལྷན་ཁང་གི་བརྒྱུད་ནས་བྱས་པ་རེད་ཨ་ནི་དེ་མ་ཡིན་པའི་བོད་ཁྱིམ་དང་ཨ་ནི

ཚགས་ཚུད་པོ་ཡག་པོ་བྱུང་ཡོད་རེད་ང་ཚོ་གི་འདོད་པ་ཁེངས་གི་བོད་ལ་ཡིན་ན་ལས་ང་ཚོ་རོགས་རམ་སྤྲད་ས་དེ་ཚོ་ལ་འདྲི་དེ་འདྲ་ཅིག་བྱུང་མ་མྱོང་གང་ག་ལ་བལྟས་བྱས་བྱས་ཆ་ཁུ་ཆ་ཏིང་ཕྱིན་བསྡད་པ་དེང་སང་བོད་ལ་ཕྱིན་པ་ཡིན་ན་བོད་ཀྱི་དགེ་རྩ་ཟེར་དུས་ཙམ་ནས་མིང་ཡག་པོ་ཅིག་གོ་ཡ་ཡོད་རེད་ཚང་མ་གཅིག་གིས་གཅིག་ལ་ལབ་བྱས་བྱས་པ་བོད་དགེ་རྩ་བྱེད་མཁན་ཚོ་དེ་འདྲས་ལབ་པ་རེད་སློབ་གྲྭ་ལ་ནི་རོགས་བྱེད་མཁན་ཚོ་རེད་སྨན་གསོ་བྱེད་མཁན་ཚོ་རེད་དེ་ཚོ་ཚང་མ་བོད་ལ་གོ་རྒྱུ་ཚོར་རྒྱུ་ཡོད་ཡོད་བསྡད་པ་ཅིག་ཆགས་བསྡད་ཡོད་རེད་རྒྱ་གར་ལ་ད་ག་ནང་བཞིན་གྱི་ནང་སྲིད་དེ་ཤེས་རིག་དཔལ་འབྱོར་ཁོང་རྣམ་ཚོ་ཚང་མས་མཁྱེན་གྱི་རེད་ང་ཚོ་གི་ལས་ཀ་བྱེད་པ་དེ་ཚགས་ཚུད་པོ་དང་ཡག་པོ་བྱུང་འདུག་ང་ཚོ་འདོད་པ་ཁེངས་བསྡད་པ་དེ་འདྲ་པོ་བྱུང་སོང་བསམ་བསམ་འདྲ་པོ་ཡོད། ལགས་སོ། ད་རྣམ་པ་ཚོ་ཡང་བོད་ཀྱི་དགེ་རྩ་ནས་ནི་བོད་ནང་ལོགས་ལ་ཨ་ནི་རྒྱ་གར་དང་བལ་ཡུལ་ནང་ལོགས་ལ་ཕྱག་རོགས་གནང་བ་ཕུད་བྱས་ད་རྒྱ་གར་དང་བལ་ཡུལ་མང་ཆེ་དེ་ང་རང་ཚོ་བོད་པའི་སྤྱི་ཚོགས་འདི་ཆགས་གནང་གི་ཡོད་ས་རེད་བ་ད་དེ་བཞིན་རེད་རེད་ཡང། སོག་ཡུལ་ནང་ལོགས་ལ་ནང་ཆོས་བསྐྱར་གསོ་གནང་ཕྱོགས་ཀྱི་ཐོག་ལ་ཕྱག་ལས་ཡང་རྒྱ་ཆེན་པོ་གནང་ཡོད་ས་རེད་བ།
ལགས་རེད། རྩ་བའི་གི་ང་ཚོ་ཀྱང་ཚ་སོག་ཡུལ་དང་དང་དུ་ལ་གནའ་སྔ་མོ་ནས་ང་ཚོ་བོད་དང་འབྲེལ་བ་ཡོད་བསྡད་པ་དེ་ང་རང་ཡུན་རིང་སློབ་གྲྭ་ལ་བསྡད་དུས་ནས་ཧ་གོ་གི་ཡོད་འབྲེལ་བ་བྱས་བྱས་ཙང་ང་སོག་ཡུལ་ལ་ཐོག་མར་དེ་བདུན་ཅུ་དོན་གསུམ་ལོ་ནས་འགྲོ་མྱོང་བདུན་ཅུ་དོན་བཞི་ལོ་ལ་སོག་ཡུལ་རང་ལ་འགྲོ་མྱོང་ང་དང་ཕལ་ཆེར་བོད་སྐྱབས་བཅོལ་ཐོག་མ་ཡིན་གྱི་རེད་ཕྱིན་ཆད་དེ་ཨུ་རུ་སུ་ལ་འགྲོ་མྱོང་དེ་ནས་ཧང་ག་རི་པོ་ལན་དེ་ཚོ་གསུམ་བརྒྱུད་བྱས་བྱས་ཨ་ནི་སོག་ཡུལ་ལ་ཟླ་བ་གཅིག་ལྷག་ང་བསྡད་པ་ཡིན་དེའི་སྐབས་དུ་ལ་ང་ཚོ་སྐད་ཆ་སོག་པོ་གི་གཞུང་དང་དགའ་ལྡན་གི་དགོན་པ་དང་བཀའ་མོལ་ག་རེ་བྱུང་ཟེར་ན་ཁོ་རང་ཚོ་གི་ད་ནང་པའི་ཆོས་སླར་གསོ་མང་པོ་མེད་པ་ཕྱིན་ཚར་ནས་བྱས་ཙང་ཨ་ནི་སླར་གསོ་བྱས་པ་ཡིན་ན་ཨ་ནི་སློབ་མ་དེ་འདྲ་རྒྱ་གར་ལ་བཏང་པ་ཡིན་ན་ང་ཚོ་གི་རྒྱ་གར་ལ་བོད་ཀྱི་དགོན་པ་དང་གྲྭ་ཚང་ལ་སློབ་སྦྱོང་སྤྲད་ཡག་ང་ཚོ་བོད་པའི་གི་ཨ་ནི་སྤུ་གུ་དེ་འདྲས་ཁོ་རང་ཚོ་ལ་ཕར་སོག་པོ་དང་ཨུ་རུ་སུ་སྐད་སྦྱང་ཡག་དེ་འདྲས་གི་བཀའ་མོལ་དེ་དེ་དུས་ནས་ང་ཚོ་བཤད་མྱོང་བ་ཡིན། འདུག་ཟེར་བྱས་ཨ་ནི་གཞུག་གུ་ལ་ད་ང་ཚོ་དེ་དགེ་རྩ་ཚོགས་པ་བཙུགས་ཚར་དུས་ཚར་ནས་དངོས་སུ་ཁོ་ཚོ་ལ་རོགས་རམ་བྱེད་ཡག་བྱས་བྱས་ཨ་ནི་སོག་ཡུལ་ལ་ད་དང་པོ་རོགས་རམ་དེ་གི་དེ་མང་ཆེ་དེ་ཉམས་གསོ་བྱས་རེད་དགོན་པ་ཉམས་གསོ་བྱས་དཔེ་མཛོད་ཉམས་གསོ་བྱས་སློབ་གྲྭ་ལ་ཉམས་གསོ་བྱས་དེ་འདྲས་ཀྱི་ཉམས་གསོ་བྱས་ད་བྱས་པ་རེད་ཆེ་ཤོས་དེ་གཞུག་གུ་ལ་ང་ཚོ་ག་རེ་བྱས་པ་རེད་ཟེར་ན་ད་ཕུགས་རིང་པོ་ལ་ནང་པའི་ཆོས་དེ་སླར་གསོ་དགོས་ཀྱི་ཡོད་ན་སྤུ་གུ་ཆུང་ཆུང་ཚོ་ལ་ནང་པའི་ཆོས་བསླབ་དགོས་རེད་ཡིན་ནས་ཁོ་ཚོ་རྩ་ཁྲིམས་ཐོག་ནས་གཞུང་ལ་ཆོས་བསླབ་ཆོག་གི་མི་འདུག་བ། དེ་འདྲ་སོང་ཙང་སློབ་དེབ་དེ་ཁོ་ཚོ་སྒང་ག་ག་རེ་ནང་ལ་སྦྱང་གི་ཡོད་ཟེར་ན་བོད་སྐད་དང་བོད་ཡིག་ཐོག་ལ་སྦྱང་གི་ཡོད་རེད་དེ་གི་དཀའ་ངལ་ཆེན་པོ་འཕྲད་གི་ཡོད་རེད་མི་མང་ཆེ་ཤེས་གི་མ་རེད་བ་དེ། རེད་རེད་རེད། ང་ཚོ་བོད་པའི་ནང་ལ་ནང་པའི་ཆོས་དེ་ཡག་པོ་བསྡད་ཡ་དེ་ག་འདྲས་བྱུང་བ་རེད་ཟེར་ན་རྒྱ་གར་ནས་དང་པོ་སླེབས་དུས་ན་སོ་སོའི་བོད་སྐད་ཐོག་ལ་བསྒྱུར་བོད་སྐད་ཐོག་ལ་རྒྱབ་བྱས་བྱས་ཙང་ཡུན་རིང་པོ་བསྡད་པ་རེད། ཁྱེད་རང་ཚོ་ཡང་མ་འོངས་པ་ལ་སོག་པོའི་སྐད་ཐོག་ལ་ནང་པའི་ཆོས་དེ་ཡོད་པ་བྱེད་དགོས་རེད་ཟེར་ནས་སོག་པོ་ཤེས་རིག་ལས་ཁུངས་དང་ང་ཚོ་བཀའ་མོལ་ཡུན་རིང་པོ་བྱུང། དེ་འདྲ་བྱས་ཙང་ང་ཚོ་སློབ་དེབ་བཟོས་པ་ཡིན་སོག་པོ་གི་སྐད་གི་ཐོག་ལ་ནང་པའི་སློབ་དེབ་བཟོས་བྱས་བྱས་གཞི་རིམ་སློབ་མ་ལ་སློབ་དེབ་ཁྲི་མང་པོ་པར་རྒྱབ་བྱས་ཁོང་ཚོ་ལ་སྤྲད་ཡོད་ད་དེ Compulsory Subject གི་ཆགས་ཀྱི་ཡོད་མ་རེད་ཡིན་ནས་ལས་ཞོར་དུ་ལ་སྦྱང་ཆོག་ཡག་གི་དགེ་རྒན་ཚོ་ལ་ཐེགས་སུ་ཡོད་ད་དེ་འདྲ་བཟོས་པ་རེད་བྱས་ཙང་བ་དེ་གི་དང་པོ་ཟེར་བ་རེད་གཉིས་པ་དེ་ཆང་ང་སོ། ད་ལྟ་ང་ཚོ་དགེ་རྒན་གཏོང་རོགས་བྱིས་བོད་པའི་དགེ་རྒན་གཏོང་རོགས་བྱིས་བོད་པའི་བླ་མ་ལྟ་དེ་ལྟར་བཏང་ན་འགྲིག་གི་རེད་དེ་འཕྲལ་སེལ་གྱི་ལས་ཀ་རེད། མ་འོངས་པ་ལ་སོག་པོ་གི་མི་སོག་པོ་གི་བླ་མ་ཆགས་ཐུབ་ཡ་སོག་པོ་གི་མི་སོག་པོ་གི་དགེ་རྒན་ཆགས་ཐུབ་རེད་དེ་བྱས་པ་ལ་ཨ་ནི་ཁྱེད་རང་ཚོ་སློབ་ཕྲུག་རྒྱ་གར་ལ་བཏང་ཤོག་ད་ཨ་ནི་ང་ཚོས་ཀྱི་དེ་ལ་མཐུན་འགྱུར་རོགས་རམ་ང་ཚོས་སྤྲད་དགོས་ཟེར་ནས་སོག་པོ་གི་སློབ་མ་བརྒྱ་དང་ཉི་ཤུ་ཐམ་པ་ལོ་བཅོ་ལྔ་རིང་ལ་ང་ཚོས་སློབ་གསོ་སྤྲད་དེ་དེ་ནས་མང་ཆེ་ལ་རྒྱ་གར་ལ་ད་ལྟ་སྒོ་མང་དང་ཨ་ནི་ཞུ་གོ་ཏོ་པ་ལ་ས་སྐྱ་དང་བོན་པོ་གི་བཅས་སྨན་རྩིས་ཁང་དེ་པར་སློབ་མ་མང་པོ་ཡོད་རེད་དེ་ཚོར་ང་ཚོས་རོགས་རམ་སྤྲད་པ་ཡིན་བྱས་ཙང་དེང་སང་དེ་ཚོར་ཕྱིན་རྗེས་ཕར་ཕྱིན་ནས་ད་དེང་སང་སྔན་མ་ང་དང་པོ་འགྲོ་དུས་ས་ནས་ཕལ་ཆེར་སྐད་ཆ་བཤད་ཐུབ་ཡ་ཡོད་བྲིས་ནས་ཕར་ཚུར་གོ་བརྡ་སྤྲད་ཚེ་འཕྲོད་ན་མ་གཏོགས་བོད་ཡིག་བྲིས་ནས་ལགས་སོ། ད་དེང་སང་སྒང་ཁ་བོད་སྐད་ཐོག་ལ་བཤད་ཐུབ་མཁན་བླ་མ་ཁང་དེ་ཡོད་རེད་དགོན་པ་གྲྭ་ཚང་སོ་སོ་སོ་སོ་སློབ་གྲྭ་བཙུགས་དགོན་པ་བཙུགས་དེ་འདྲས་བྱས་ཁང་དེ་ཡོད་རེད་དེའི་རྒྱུ་མཚན་དེ་འདྲས་རེད་བྱུང་བ་རེད་གཉིས་པ་དེ་ང་ཚོ་བོད་པའི་ཕྲུ་གུ་དེ་ཨུ་རུ་སུ་དང་དབྱིན་ཇི་ཤེས་གང་གོ་ཡོད་རོ། ཡིན་ནའི་ཨུ་རུ་སུ་དང་སོག་པོའི་སྐད་ཤེས་མཁན་མེད་ཡ་ཙང་དེ་དབྱིན་ཇི་མི་འཇོན་གུ་གུ་འདུག་ཁྱོད་ཚོ་གིས་རོགས་བྱེད་དགོས་ཡོད་ཟེར་ལབ་ཁོ་ཚོ་གི་དེ་རོགས་ལེན་པ་རེད་ལེན་བྱས་ཅིང་ང་ཚོ་བོད་པའི་སློབ་མ་དེ་འདྲ་ཁ་ཤས་དག་སློབ་སྦྱོང་ཐོན་ནས་ཨམ་ཆི་དེ་འདྲ་ཆགས་ཅིག་སོག་ཡུལ་འདིར་ཡོད་རེད་ད་ད་འོང། ལགས་སོ་ལགས་སོ་ཞུས་བཟང་གི། འདུག་བྱས་རེད་སོག་ཡུལ་ལས་ཀ་མང་བྱས་ཏེ་དེ་འདྲས་རེད་ང་ཚོ་ལས་ཀ་བྱས་ཏེ་ཡུན་རིང་པོ་འདྲ་བོ་ཅིག་ལས་ཀ་བྱས་ཡོད་བསམ་གི་ཡོད།

ལགས་སོ་ལགས་སོ། བརྒྱད་ཅུ་གྱ་ལྔ་ལོ་ནས་བྱས་རྗེས་ད་བོད་ཀྱི་དགེ་རྩ་འདི་དབུ་འཛུགས་གནང་བྱས་རྗེས་ནི་ཕྱག་ལས་ད་རླབས་ཆེན་པོ་མང་པོ་ཅིག་གནང་ཡོད་ས་རེད་རྒྱ་ཆེན་པོ་ཅིག་ད་གཞན་ཕན་གྲུབ་ན་ཡང་སུམ་ཅུ་སོ་ལྔའི་རྗེས་ལ་ད་བོད་ཀྱི་དགེ་རྩའི་ཕྱག་ལས་འདི་དག་མཇུག་སྒྲིལ་གནང་བ་རེད་གསུང་གི་འདུག་ད་འདི་ཡང་གནས་སྟངས་ག་འདྲ་ཅིག་འོག་ནས་མཇུག་སྒྲིལ་གནང་བ་ཆ་ན་གུས་ན།
ད་མཇུག་སྒྲིལ་ཡ་དེ་དོན་ཚན་ཁ་ཤས་ཅིག་ལ་རག་ལས་པ་རེད་དོན་ཚན་གཅིག་དེ་བོད་ལ་ད་ལས་ཀ་བྱས་ཡ་དེ་འགྲོ་ལྟ་ལྟ་སྐོར་འགྲོ་ཡ་དང་དེ་འདྲས་དེ་དཀའ་ལས་ཁག་རུ་ཁག་རུ་ཕྱིན་པ་རེད་དངུལ་བཏང་ཡ་དེ་དཀའ་ལས་ཁག་རུ་ཁག་རུ་ཕྱིན་པ་རེད་རྒྱུ་མཚན་གཅིག་དེ་རེད་བོད་ལ་ལས་ཀ་བྱེད་དགོས། གཉིས་པ་དེ་རྒྱ་གར་ལ་སྔན་མ་ང་ཚོ་ཐོག་མར་བྱེད་དུས་རྒྱ་གར་ལ་བོད་རིགས་མི་འབོར་ཆེན་པོ་རེད་རྒྱ་གར་བོད་རྒྱ་གར་དང་བལ་ཡུལ་ལ་ཨ་ནི་ད་ག་ནང་བཞིན་གྱི་སྐྱོ་བོ་རེད་དགོས་མཁོ་ཆེན་པོ་ཞེ་དྲག་ཡོད་རེད་ད་བར་ལམ་གཅིག་ནས་བོད་མི་མང་པོ་ཅིག་ཕྱི་རྒྱལ་ལ་ཕར་དབྱིན་ཇིའི་ལུང་པ་དང་དེ་བ་ལ་ཡོང་གི་ཡོད་རེད་ཨ་མེ་རི་ཀ་དང་དེ་བ་ལ་ད་ག་ནང་བཞིན་བོད་ནས་ཚུར་ཡོང་མཁན་ཉུང་རུ་ཕྱིན་པ་རེད་དེ་འདྲས་སོང་ཙང་རྒྱ་གར་དང་བལ་ཡུལ་ལ་བོད་པའི་མི་འབོར་དེ་ཞེ་དྲག་ཉུང་རུ་ཕྱིན་པ་རེད་གཅིག་ལ། གཉིས་ལ་ཡར་རྒྱས་ཕྱིན་ཙང་སྔན་མ་གི་དགོས་མཁོ་ནང་བཞིན་གྱི་དེང་སང་དགོས་མཁོ་མེད་པ་དེ་འདྲས་ཐུག་ཡོད་རེད་ཨ་ནི་ང་ཚོ་ད་ལས་ཀ་བྱེད་མཁན་ཚོ་གས་ལོ་རྒན་པོ་ཆགས་གང་ག་ཆགས་དེ་འདྲས་ཀྱི་རྒྱུ་མཚན་གསུམ་རབ་ཅིག་ཐོག་ནས་ཨ་ནི་ང་ཚོའི་ས་འདི་ཚོ་སྒོ་རྒྱག་གི། བསམ་བློ་དེ་ལས་ཆེ་སྒོ་རྒྱག་པ་རེད། ལགས་སོ་ལགས་སོ། ད་རྣམ་པ་ཚོས་ནི་གཙོ་བོ་གཅིག་དེ་སློབ་གསོ་རང་གི་ཐོག་ལ་ཕྱག་ལས་རྒྱ་ཆེན་པོ་ཞེ་གཅིག་གནང་བཞག་ད་དེ་ཡིན་ནའི་ལས་ང་རང་ཚོ་བོད་པ་མཚོན་པ་ཡིན་ན་ཨ་ནི་བོད་མི་རིགས་འདི་གནས་དགོས་ཀྱི་ཡོད་པ་ཡིན་ན་སློབ་གསོ་འདི་ད་ང་རང་ཚོའི་མ་རྩ་གཅིག་གི་ཆགས་བསྡད་ཀྱི་ཡོད་རེད་ང་རང་ཚོ་ཡོད་པའི་ད་ཆུང་འདི་ཕྱུག་པོ་འདི་འདྲ་ཅིག་ཡིན་དུས་འདི་གའི་རྒྱུན་འཛིན་བྱེད་མཁན་འདི་ད་གལ་ཆེ་ཤོས་གཅིག་རེད་བ་ད་ལྟའི་གནས་སྟངས་ཀྱི་ཐོག་ནས་ཞུས་ཡིན་ན་བོད་ནང་ལོགས་ཀྱི་སློབ་གསོའི་གནས་སྟངས་རེད་བཙན་བྱོལ་ནང་ལོགས་ཀྱི་སློབ་གསོའི་གནས་སྟངས་ནས་ད་ང་རང་ཚོ་ཡིན་པ་ཡིན་ན་གཅིག་གི་སློབ་གསོའི་ཐོག་ལ་ནི་ཕྱག་རོགས་གནང་ཡ་ད་དེ་འདྲའི་གི་བརྒྱུད་རིམ་ནང་ལོགས་ལ་ད་ཉམས་མྱོང་ཕུན་སུམ་ཚོགས་པ་གཅིག་གི་ཡོད་དུས་མི་རབས་གསར་པའི་ཁྲོད་ལ་སློབ་གསོ་སྤྲད་ཕྱོགས་ཀྱི་ཐོག་ལ་ཡིན་པ་ཡིན་ན་ག་འདྲ་རེད་གཅིག་གིས་གཟིགས་ཀྱི་ཡོད་ན་ད་སོག་ཡུལ་ལ་ཡིན་པ་ཡིན་ན་ལས་ནང་ཆོས་བསྐྱར་གསོའི་ཐོག་ལ་ཕྱག་ལས་གནང་ཡོད་རེད་ད་ང་རང་ཚོ་ད་ལྟའི་དུས་ཚོད་འདི་ཡིན་པ་ཡིན་ན་མི་གསར་པ་ཚོས་བོད་ཀྱི་ཆོས་དང་རིག་གཞུང་འདི་གས་རྒྱུན་འཛིན་བྱེད་ཡག་འདི་ད་གནད་འགག་ཆེ་ཤོས་འདི་ཆགས་ཀྱི་ཡོད་རེད་བ། རེད་རེད་ད་འདི་ད་མ་གཞི་རྩ་བའི་གི་ད་ག་ས་ག་ལ་འདི་འདྲའི་གསུང་མཁན་པ་བོད་དང་གཅིག་ཏུ་རིག་གཞུང་འདི་གལ་ཆེན་པོ་རེད་ཉར་དགོས་རེད་རྩ་བའི་ད་ད་བོད་མི་ཚོ་གི་མི་རེ་རེ་རེ་རེ་གི་བསམ་ཚུལ་གི་ཐོག་ནས་བྱས་ན་ད་འདི་ད་ག་རང་བསམ་ཚུལ་ཤུགས་ཆེན་པོ་ཡོད་རེད་ང་ཚོ་ད་རིག་གཞུང་འདི་བོད་བོད་ཟེར་ནས་དམིགས་བསལ་ཆགས་ཡ་དེ་བོད་པའི་ང་ཚོ་རིག་གཞུང་དེ་གི་རྒྱུ་མཚན་ལ་བརྟེན་ནས་བོད་དེ་དམིགས་བསལ་ཆགས་ཡོད་རེད་སྐྱབས་མགོན་དེ་ད་ག་རང་གསུང་གི་ཡོད་རེད་ང་ཚོ་བོད་པའི་གི་བོད་ཟེར་ཡ་དེ་ལ་གཤིས་ཀ་ཁག་ཁག་ཅིག་ཡོད་རེད་ཡིན་གཅིག་མིན་གཅིག་དེ་གཤིས་ཀ་དེ་མ་ཉམས་པ་བྱེད་བསྡད་དགོས་རེད་ད་ཟེར་ཡ་རབས་པོ་སྤྱོད་པ་རེད་གང་ཅིའི་ཐོག་ལ་ད་དེ་འདྲའི་རིགས་དེ་ལ་བོད་པའི་གི་ཚན་ཁུའི་ནང་ལ་བསྡད་དགོས་ཀི་ཡོད་བ་དེ་སློབ་གསོ་གནང་གི་ཡོད་རེད་བཀའ་སློབ་གནང་གི་ཡོད་རེད་མི་མང་གི་ཐབས་ཤེས་བྱེད་ཀི་ཡོད་རེད་ཧུར་ཐག་བར་ཐག་བྱེད་ཀི་རེད་བསམ་གི་འདུག་ཡིན་ནའི་ལས་ད་དེ་སྔོན་མ་ནང་བཞིན་གྱི་ཁོར་ཡུག་དེ་ཡོད་མ་རེད་བ་ཁོར་ཡུག་དེ་མེད་དུས་ཙ་ནས་དཀའ་ངལ་མང་པོ་འཕྲད་ཀྱི་རེད་བསམ་གྱི་འདུག་ཡིན་ན་དཀའ་ངལ་དེ་འཕྲད་ན་དཀའ་ངལ་འཕྲད་ཀྱི་རེད་ཟེར་བཞག་ཡ་གི་ཆ་ལག་ཅིག་མ་རེད་གདོང་ལེན་བྱས་བྱས་ང་ཚོས་ཨུ་ཚུགས་བྱེད་དགོས་ཀྱི་ཡོད་རེད་ང་ཚོའི་གི་སྐབས་ལ་ཡིན་ནའི་ལ་དཀའ་ལས་དཀའ་ལས་མང་པོ་ཡོད་རེད་དཀའ་ལས་ལ་གདོང་ལེན་བྱས་བྱས་ཨ་ནི་ལས་ཀ་དེ་བྱས་པ་རེད། ད་ང་ཚོ་གཞོན་ནུ་ཚོ་ལོ་ཆུང་ཆུང་ཡར་སླེབས་ཡོང་མཁན་ཚོ་ཚོ་འཕྲད་གི་རེད། དཀའ་ངལ་འཕྲད་ན་དཀའ་ངལ་ལ་གདོང་ལེན་བྱས་བྱས་ང་ཚོ་བོད་ནས་ཚུར་ང་ཚོ་ཡོང་དགོས་ཡ་དོན་དག་དེ་བོད་ཀྱི་བསྟན་པ་སླར་གསོ་བྱེད་ཡ་གི་དོན་དག་ལ་དམིགས་ཡུལ་སེམས་ལ་བཞག་བྱས་ཡོང་བ་ལས་འཚོ་བ་མ་འགྲིག་པའི་བྱས་བྱས་སླེབས་ཡོད་མ་རེད་བ། འོ་རེད་དེ་འདྲའི་རེད་སོང་ཙང་རེད། དེ་ལ་སེམས་ནས་མ་བོར་བ་བྱས་དགོས་རེད་ཞེས་ཟེར་ནས་ངས་ད་ལྷག་པར་དུ་གྲྭ་པ་ལ་སྐད་ཆ་བཤད་དུས་དེ་འདྲའི་ཅིག་བཤད་གི་ཡོད་ང་རང་དེ་འདྲའི་རང་བསམ་གི་ཡོད་ང་ཚོ་གི་དཀའ་ངལ་ཡོད་རེད་དེ་གདོང་ལེན་བྱས་བྱས་ཨ་ནི

མ་འོངས་པ་ལ་མིག་གིས་མཐོང་རྒྱུ་ཡོད་རེད་བ་དགེ་རྩ་ཚོགས་པ་སུ་རེད་ཟེར་དུས་དགེ་རྩ་ཚོགས་པ་ཡར་འགྲོ་གི་རེད་དེ་དེ་འདྲ་འགྲོ་གི་རེད། བོད་ཀྱི་སྐྱབས་མགོན་རིན་པོ་ཆེ་ཐུགས་ཀྱི་དགོངས་བཞེད་ངོ་མ་ག་རེ་རེད་ཟེར་ན་ལྟ་ས་དེ་རྡོ་རིང་ནང་ལ་བྲིས་པ་དེ་འདྲ་འདྲ་གི་རེད་བྱས་ཙང་བ་དེ་སོང་ཙང་ད་ལྟ་ཚལ་ཟེར་མཁན་དེ་གལ་ཆེན་པོ་འདྲ་བོ་ཅིག་ཡིན་བསམ་ནས་ང་རང་བསམ་པའི་འཛམ་བུ་གླིང་ལ་ད་ལྟ་ཞི་བའི་ཚལ་དེའི་ནང་བཞིན་གྱི། ད་ལྟ་པོ་ཏོ་ཡོག་མ་རེད་དོ་ཐོག་མ་དེ་ང་ཚོ་བཙུགས་པ་དེ་འོ་ད་དེ་ཡག་པོ་རེད་པོ་ཅི་ཡོག་རེད་བསམ་ན་ང་ཚོ་འདོད་པ་གང་རེད་ཅི་ཡོད། ལགས་སོ་ལགས་སོ་ཕུན་ཚོགས་དབང་རྒྱལ་ལགས་དགུང་ལོ་བརྒྱད་ཅུ་གྱ་གྲངས་ཕེབས་ཀྱི་ཡོད་ས་རེད་ཕ་གཅིག་གི་ཕྱིར་དྲན་གནང་དུས་ག་ནས་བོད་ཀྱི་དགེ་རྩ་སུ་བཙུགས་གནང་བཞག་ལ་ཚོགས་པ་དང་རང་གི་དགེ་བའི་ད་ཕྱག་ལས་མང་པོ་ཞིག་གནང་བཞག་ཕ་གཅིག་གི་ཕྱིར་དྲན་གཅིག་གནང་དུས་ཐུགས་ལ་ག་འདྲ་ཡོང་གནང་གི་འདུག། ཨ་མ་ང་དགའ་པོ་ཞིག་ད་འདུག་ཨང་ཞིག་དགེ་རྩ་སེ་ཡ་དེ་རྩ་བའི་ཚིག་དེ་ག་འདྲས་བྱུང་རེད་ངས་ལོ་རྒྱུས་དེ་གཅིག་འབིགས་ཚེ་ཞུས་ན

ལགས་སོ་ཐུགས་རྗེ་ཆེ་གནང། ལགས་འོང་དེ་ནས་ད་ད་ང་ཚོས་ཡང་ལེ་ཚན་ནང་ལོགས་ལ་ད་རེས་འཇམ་དབྱངས་གླིང་གི་གཟེངས་རྟགས་བཞེས་གནང་མཁན་བསོད་ནམས་སེང་གེ་ལགས་གདན་འདྲེན་ཞུས་ཡོད། འཇམ་དབྱངས་གླིང་གི་གཟེངས་རྟགས་འདི་འདུག་ཟེར་བཞེས་གནང་ཡོད་རེད་ལ་དམིགས་བསལ་ཡང་བསོད་ནམས་སེང་གེ་ལགས་ལ་བཀྲ་ཤིས་བདེ་ལེགས་ཆེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་ཐུགས་རྗེ་གནང། ལགས་འོང། ཆེད་མངགས་ད་བསོད་ནམས་ལགས་ནི་རྒྱ་གར་ནས་ཡང་སུའི་ཌེན་ལ་གཟེངས་རྟགས་འདི་བཞེས་གར་ཕེབས་གནང་ཡོད་རེད་ག་འདྲ་བྱུང་གནང་སོང། ཨོ། དེ་རིང་དཔེ་ཚོར་བ་ཡག་པོ་བྱུང་སོང། གང་ལགས་ཞུ་ན་ད་མི་ཚེ་ལ་གཟེངས་རྟགས་དང་པོ་དེ་རེད་ཨ་ནི། ལོ་གསར་བ་བྱས་ཨ་ནི་ལོ་གསར་ཕ་གི་རང་བཏང་བ་འདྲ་བོ་འདྲ་བྱས་ཨ་ནི་དམིགས་བསལ་གྱི་དཔེ་ཚོར་བ་ཡག་པོ་བྱུང་སོང་ནམ་རྒྱུན་ལ་ང་ཚོ་རྒྱུན་རིང་པོ་ནས་ཕར་ཚུར་བྱས་རྗེས་ཨ་ནི་ཁོ་རང་གི་དེའི་ཕྱག་ལས་དེ་ཚོར་དཔེ་དགའ་བོ་བྱས་རྗེས་ཨ་ནི་འདུག་སེ་གང་ཐུབ་ཐུབ་ཅི་ཐུབ་ཐུབ་ཅིག་ཅིག་གནང་གི་ཡོད་རེད་ག་དུས་ཡིན་ནའི་ང་ལ་ཡག་ནི་སེམས་ཁྲལ་ཅི་ཡང་མ་བྱེད། ལས་ཕྱག་ལས་དེ་ཡག་པོ་བྱེད་ཤོག་ཞེས་གསུངས་པ་རེད་དེ་དུས་ཙམ་པར་དངོས་གནས་དྲན་ནས་རྗེས་སུ་ཡི་རང་ཡོད་ཞེས་ཞུ་ཡ་ཡིན། ལགས་སོ་ལགས་སོ་བསོད་ནམས་སེང་གེ་ལགས་ཁྱེད་རྣམས་ཚོས་ཡང་རྒྱ་གར་ལ་གཞོན་ནུ་གཅེས་སྐྱོང་ཁང་ཞུ་ཡག་དེ་འདྲ་ཅིག་ཅིག་བཙུགས་གནང་འདུག་ཨང་དེ་ང་ཚོར་སྔོན་ལ་ངོ་སྤྲོད་ཞིག་གནང་རོགས་གནང་ད་འདིར་ཤེས་རྟོགས་བྱུང་ཡག་བྱས་པ་ཡིན་ན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ལོ་ལ་ནི་གསར་དུ་བཙུགས་གནང་པ་ཅིག་ཆགས་ཀྱི་ཡོད་ས་རེད་ཐོག་མར་ཡང་གནས་སྟངས་ག་འདྲའི་ཅིག་འོག་ནས་ནི་རྣམ་པ་ཚོས་ད་དཀའ་ངལ་ཡོད་པའི་ཁྱིམ་ཚང་གི་བུ་ཕྲུག་ལ་ནི་ལྟ་རྟོག་དང་རོགས་པ་གནང་ཡ་དང་དེ་གས་དེ་གནས་སྟངས་ག་འདྲའི་ཅིག་འོག་ནས་ནི་གཞོན་ནུ་གཅེས་སྐྱོང་ཁང་དེ་བཙུགས་གནང་པ་ཡིན་ནམ། ལགས་རེད་ལགས་ད་ང་ཚོ་ཡིན་ན་སྔོན་མ་ཨ་མ་ལགས་ཕྲེང་རིང་ཁོངས་གཏོགས་ཡིན་ཁྱིམ་ཚང་ཁོངས་གཏོགས། ལགས་འོང་ལགས་འོང་ལགས་འོང། ཨ་འདི་ནས་ཐོན་ཚར་དུས་ཙམ་པ་དེ་ཁྱིམ་ཚང་དེ་དཔེ་མ་སྲིད་ཡག་པོ་ཡོད་དང་ཨ་ནི་ཕན་ཐོག་པོ་ཅིག་གི་ཚོར་བ་ཤར་ནི་ཨ་ནི་ང་ཚོ་གཞིས་ཆགས་ལའི་ད་དེ་འདྲ་ཅིག་བྱུང་ན་ཡག་པོ་འདུག་ཅེས་ང་ཚོ་གི་བསམ་བློ་བཏང་རྗེས་ངའི་ཅོ་ཅོ་རྒན་པ་མགོན་པོ་ཚེ་རིང་དང་ང་གཉིས་གཉིས་ཀྱི་མགོ་ཁྲིད་ནི་ཨ་ནི་ང་རང་ཚོ་ཚོགས་གཙོ་མཁོ་ཆེན་རིན་པོ་ཆེ་ལ་ཡར་འདུག་སེ་སྙན་སེང་ཞུས་ཁོང་ཐུགས་མཉེས་པོ་བྱས་གཞོན་ནུ་གཅེས་སྐྱོང་ཁང་ཟེར་དེ་མཚན་དེ་མཁོ་ཆེན་རིན་པོ་ཆེ་གི་གནང་རེད་ཡིན་ནའི་ང་ཚོ་དེབ་སྐྱེལ་འདི་ཨིན་ཇི་ནང་ལ་ཡ Tibetan Children's Homes ཞེས་བྱས་འདུག་ཟེར། སྤྱི་བཏང་ཕ་མ་ཚོ་དེའི་སྐབས་ལ་ཡ་སློབ་སྦྱོང་ཞེ་དྲག་མེད་དུས་ཙམ་པ་ཕྲུ་གུ་ཚོ་ལ་ཡ་ཤེས་ཡོན་ཐོག་ནས་ཐུས་ཤོར་མང་པོ་ཞིག་འགྲོ་གི་ཡོད་ཙང་བསམ་བློ་འདི་འདྲ་ཞིག་བཏང་ཅེས་ང་ཚོ་བཙུགས་པ་ཡིན་ལགས། ལགས་འོང། རྣམ་པ་ཚོ་ད་འདི་གཞིས་ཆགས་སྲུང་གི་ས་ཆ་ག་པར་ཡོད་རེད། གཞིས་ཆགས་དེ་ད་དོན་གྲུབ་གླིང། བྱས་བྱས་ཨ་ནི་སྐུ་མདུན་གྱིས་མཚན་གནང་བཞག་པ་ཅིག་རེད་ཨ་ནི་མང་ཆེ་གི་ད Clement Town ཟེར་དུས་ད་ཅིག་ཕལ་ཆེར Clement Town ཟེར་ན་ཨ་ནི་ཧ་གོ་གི་རེད Clement Town ལབ་ཀྱི་དེ་རྡེ་ར་ལྡོན་ཕྱོགས་ལ་རེད་ལགས། ཏག་ཏག་ཡང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོ་ལ་རྒྱལ་བ་རིན་པོ་ཆེ་ནི་རྣམ་པ་ཚོ་ཡོད་ས་དེར་ཆིབས་བསྒྱུར་གནང་ཡོད་ས་རེད་བ། ལགས་རེད་ལགས་སྐུ་མདུན་ཐུག་དུས་ད་ང་ཚོ་གཞིས་ཆགས་ལ་བཅུ་གོ་གཉིས་ལ་ཕེབས། ཨན། དེ་ནས་ཚུར་ང་ཚོ་དེ་གཞོན་ནུ་གཅེས་སྐྱོང་ཁང་ལ་བསྒྱུར་གནང་བྱས་དངོས་གནས་ད་ནི་ག་རེ་ཟེར་ད་སེམས་པ་དགའ་ནས་ཡིད་མ་ཆེས་པ་ཨན་ཁོང་རང་ནས་ཐུགས་མཉེས་པོ་གནང་ཨན་དེ་ལ་ཡ་ག་རེ་ཟེར་ཡག་པོ་ཡོང་གི་ང་རང་ཚོ་ལ་སྨོན་ལམ་བསྐྱོན་ནས་བྱོན་ཏེ་ཨན་དེ་ནས་བྱོན་དུས་ལོ་རེ་ལོ་རེ་ནས་ཡར་རྒྱས་འགྲོ་སོང་ལགས། ལགས་སོ

ཆུ་ཁང་ལ་དཀའ་ངལ་ཡོད་ཅེས་ཞུས་པ་ཡིན། ཡང་དེ་རྗེས་དུས་ཚོད་རང་རྒྱལ་ལ་ཁོ་རང་ཐུགས་ཁུར་ཆེན་པོ་བྱེད་ཅེས་འོ་ད་དེ་འཕྲོད་བསྟེན་ཆེད་དུ་རེད་གལ་ཆེན་པོ་རེད་ཟེར་བྱས་ཨ་ནི་འཆར་གཞི་ག་རེ་ཡོད་ན་ཡར་འཁྱེར་ཤོག་ཅེས་གསུངས་སོང། འཆར་གཞི་ཡར་ཕུལ་ནང་བཞིན་གྱི་མར་ཨ་ནི་ལམ་སང་དེའི་ཕྱག་དངུལ་དེ་ཚོ་ཕུལ་སོང་དེ་དཔེ་མ་སྲིད་བཀའ་དྲིན་ཆེན་པོ་བྱུང་སོང་ལགས། ད་ལྟ་ཁྱེད་རང་གིས་གསུངས་དུས་ནི་དེ་སྔོན་ལ་ཁྱེད་རང་ཡིན་པས་ན་མ་སུ་རི་བོད་ཁྱིམ། ནས་ཐོན་གནང་བ་ཅིག་ཆགས་གནང་གི་ཡོད་ས་རེད་བ། ལགས་རེད་ལགས་མ་སུ་རི་བོད་ཁྱིམ་ཁོངས་གཏོགས་རེད་ཡིན་ནའི་ང་ཚོ་གི་ཁྱིམ་ཚང་དེ་རྡེ་ར་ལྡོན་ལ་ཡོད་རེད Tibetan Boys Hostel ལ་བསྐྱལ་འདུག། གཅིག་གིས་རྣམ་པ་ཚོ་བཞུགས་སའི་ས་གནས་དེའི་ནང་ལོགས་ལ་ནི་དཀའ་ངལ་ཡོད་པའི་ཕ་མ་མང་པོ་ཅིག་གསུང་གོ་དང་དེ་དག་གི་བུ་ཕྲུག་ལ་ལྟ་སྐྱོང་གནང་ཡ་ཅིག་ང་ཚོ་དེ་ཞིབ་ཕྲ་ཅིག་ངོ་སྤྲོད་གནང་རོགས་གནང་རྣམ་པ་ཚོ་ཡང་ཡན་ཡོད་ལ་ཡོད་ད་ཁྱེད་རང་གི་གནས་ཚུལ་འདི་མང་པོ་གཟིགས་ཅེས་བྱས་ནས་ཐོག་མ་གཅིག་གི་ད་ཁྱེད་རྣམ་ཚོས་ནི་གཞོན་ནུའི་གཅེས་སྐྱོང་ཁང་དེ་བཙུགས་གནང་དུས་གཅིག་གི་སྐུ་ངལ་ར་ག་རེ་འཕྲད་གནང་ཡོད་རེད་ཡང་འདི་ནང་སྤུ་གུ་གཅིག་གི་ཐོག་མ་ག་ཚོད་ཙམ་ཞིག་ཡོད་རེད་འདི་ཚོ་གཅིག་ངོ་སྤྲོད་ཤིག་གནང་རོགས་གནང། ལགས་ལགས་སོ་ད་ཐོག་མ་བཙུགས་དུས་ང་ཚོ་མི་ཚང་བཅུ་གཅིག་ཡོད་དཔལ་འབྱོར་ཐོག་ནས་དེ་དུས་དཀའ་ངལ་ཡོད་རེད་ང་ཚོ Board Member ལ་ནི་དེ་དུས་རྒྱ་གར་སྒོར་མོ་ཁྲི་རེ་རེ་བསྡུས་པ་ཡིན་ཁྲི་རེ་རེ་བསྡུས་ཨ་ནི།

ཐུགས་མཉེས་པོ་གནང་བྱས་ནས་ཁོ་རང་གི་ཕྱག་ནས་ང་ཚོ་ལ་ཡང་ཕྱག་དངུལ་རོགས་པ་གནང་བ་མ་ཟད་དེ་ནས་སྨོན་ལམ་བསྐྱོན་མུ་མཐུད་ནས་གསར་གཏོད་ལས་ཀ་དེ་ལ་ཡང་ཐུགས་མཉེས་པོ་ཞུ་གནང་སོང་ཕྱག་ལས་ག་རེ་གནང་ནའི་དྲང་པོ་དྲང་བཞག་དག་གནང་དགོས་རེད་ཅེས་དེ་འདྲས་གསུངས་སོང་ཨ་ནི་དེ་འདྲས་གནང་བ་ཡིན་ན་རོགས་རམ་དེ་ག་ལེ་ག་ལེ་སླེབས་ཀྱི་རེད་ཟེར་ཞེས་དེ་འདྲས་བཀའ་གནང་བྱས་ནས་ང་ཚོ་སེམས་ཤུགས་ཧུར་ཐག་འབད་ཐག་བྱས་པ་ཡིན་ལགས།

སྦྱིན་བདག་འཚོལ་གནང་གི་ཡོད་རེད། སི་པེན་ལ་ང་ཚོར་རོགས་པ་བྱེད་མཁན་གསར་པ་བྱུང། དེ་གིས་ད་ལོ་སྤུ་གུ་བཅུ་གསུམ་ལ་ནི་རོགས་པ་གནང་སོང། ང་ཡ་རྟ་དབང་ཕྱིན་བྱས་ཡ་གི་སྤུ་གུ་དེ་ཚོ་ཚད་ག་འགྲོ་ག་འདྲས་འདུག་གནས་སྟངས་ག་འདྲས་འདུག་ད་ག་ཡོད་ལ་ཡོད་སྐྱོ་པོ་རེད་འདུག་མི་འདུག་ཅེས་བལྟས་པ་ཡིན་ལགས། ལགས་སོ་ལགས་སོ། ད་ནི་ཡ་གི་ཕྱོགས་ལ་ཡ་ད་ཕ་མ་རེ་རེ་ལ་ཉུང་དག་ལ་སྤུ་གུ་བདུན་ཙམ་ཞིག་འདུག་མང་དག་དེ་ཚོ་ལ་བཅུ་གཅིག་ཙམ་ཞིག་འདུག། ཨོའོ། དཀའ་ངལ་མང་པོ་ཞིག་འཕྲད་ཤག་ཨ་ནི། དེ་ཚོ་བྱས་དུས་ད་ང་རང་ཚོ་གི་ད་ཆོས་དང་རིག་གཞུང་ཚང་མ་གཅིག་པ་རེད་འདུག་ལགས། རེད་རེད་རེད། ད་འདི་ཡག་པོ་འདུག་བསམ་བསམ་འདྲ་ཞིག་འདུག་ཨ་ནི་ང་རང་ཡིན་ནའི་ཁོང་ཚོར་བྱེད་ཐུབ་དེ་སྐྱིད་པོ་ཞིག་རེད་འདུག་ལགས། ད་རྣམ་པ་ཚོ་ད་ལྟ་སློབ་མ་ག་ཚོད་ཙམ་བྱེད་ཀྱི་ཡོད་ན། ད་ད་ལྟ་ང་ཚོ་སྤུ་གུ་ལྔ་བཅུ་ཡོད་ལགས། ད་ལྟ་ལྔ་བཅུ་ལོངས་ལོངས་སོ། ལགས་འོང། སྤུ་གུ་ལྔ་བཅུ་ཡོད་ཨ་ནི། སྦྱིན་བདག་ཚོ་གིས་འདི་གསུང་གི་འདུག་ཨ། རོགས་པ་བཅུ་སྐོར་འདི་བྱས་པའི་ཞོར་ལ་ཡ། སློབ་སྦྱོང་འདི་ཡག་པོ་ཚད་ལྡན་ཡག་པོ་དགོས་རེད། ཨཱཧཱཧཱཧཱ། དེ་ཡིན་དུས་ཙམ་པ་ཨ་ནི། སྤུ་གུ་ཚོ་ཨིན་ཇི་སློབ་གྲྭ་བྱེད་ན་ཏེ་ཚེ་བྱེད། མཐོང་རྒྱ་ཆེ་བ་དང་སློབ་སྦྱོང་ཡག་པོ་བྱས། ཡིན་ན་ཡང་བོད་ཡིག་འདི་ཡིན་གཅིག་མིན་གཅིག་དགོས་རེད་ཟེར་བྱས་དེ་འདྲའི་བཀའ་ཕེབས་སོང། དེ་ང་ཚོ་སློབ་གྲྭ་ནས་ཚུར་སླེབས་བྱས་སྤུ་གུ་ཚང་མ་ལ་བོད་ཡིག་བསླབ་གནང་གི་ཡོད་རེད་འོ་འདི་ཅིག་ངོ་སྤྲོད་གནང་ན་ད་ཐོག་མ་ཕྱག་རོགས་གནང་ས་འདི་བཙན་བྱོལ་ནང་ལོགས་གི་བོད་ཕྲུག་བྱས་ད་དེ་ནས་རིམ་པས་ཡང་འགྱུར་བ་ཕེབས་བྱས་བྱས་ད་ལྟ་མང་ཆེ་འདི་མོན་རྟ་དབང་ཁུལ་གི་སློབ་མ་ཕྱག་གནང་གི་ཡོད་ཟེར་བ་འདི་འགྱུར་བ་ཡང་ཆེ་ཤོས་འདི་ག་འདྲས་སེ་ཕེབས་ཡོད་ན། ད་ལྟ་ཉིས་སྟོང་དགུ་ལ་ཡང་སྐུ་མདུན་གྱིས་བཀའ་ཅིག་ཕེབས་གནང་སོང་སྟབས་ཐམས་ཅད་མཁྱེན་པ་གིས་གསུངས་པ་ནང་བཞིན་མ་འོངས་པ་གི་ཡ་ནི་ང་རང་ཚོ་རིག་གཞུང་གཅེས་སྲུང་གཅེས་འཛིན་བྱེད་མཁན་འདི་ཧི་མ་ལའི་རི་རྒྱུད་དེ་ཆགས་ཀྱི་རེད། དེ་ཡིན་དུས་ཙམ་པ་ཨ་ནི་ཧི་མ་ལ་ཡ་ཕྱོགས་ནས་ད་སྤུ་གུ་ཉམ་ཐག་དེ་འདྲའི་མང་པོ་ཡོད་རེད་དེ་ཚོར་ཅིག་རོགས་པ་བྱེད་ཐུབ་ན་ཡག་པོ་རེད་ཞེས་བཀའ་ཕེབས་དུས་ཨ་ནི་ཉིས་སྟོང་དགུ་ནས་ང་ཚོ་ཧི་མ་ལ་ཡ་གི་རྟ་དབང་ཕྱོགས་ནས་ང་ཚོ་ལེན་ཡག་འགོ་བཙུགས་ཡིན་ལགས། ལགས་ལགས་སོ་མོན་རྟ་དབང་ཁུལ་ནས་ད་ད་ལྟ་ཡང་མང་ཤོས་དེ་མོན་རྟ་དབང་བྱས་འདི་ནས་དེ་མིན་ཡང་ཧི་མ་ལ་ཡ་ཁུལ་གྱི་དཀའ་ངལ་ཡོད་པའི་ཡང་བུ་ཕྲུག་ཡིན་པ་ཡིན་ན་ཚང་མར་ཕྱག་རོགས་གནང་གི་ཡིན་ན་ག་འདྲ་ཡིན་ན། ལགས་རེད་ལགས་ད་སྤུ་གུ་ལ་དྭགས་ནས་སྔོན་མ་ལ་དྭགས་ནས་མང་པོ་ཡོད་དོ་ད་ཡིག་སྤུ

དཀའ་ངལ་ཡོད་པ་ཡིན་ན་ཚང་མ་གཅིག་གྱུར་གྱིས་འདི་གནང་གི་ཡིན་ན་ལོ་འདི་ནས་འདི་བར་དུ་ང་ཚོས་འདི་རོགས་པ་བྱེད་ཀྱི་ཡིན་གསུང་གི་ཡིན་ན་ག་འདྲ་ཡིན་ན། ལགས་འོང་ད་བྱུང་ན་ད་ལོ་དྲུག་ནས་ཡར་འགོ་བཙུགས་ཐུབ་ན་ཡག་པོ་འདུག་ཨ་ག་རེ་ཟེར་ན་ཆུང་ཆུང་སྒང་ནས་ཕར་ཨིན་ཇི་སློབ་གྲྭར་འགྲོ་བ་ཡིན་ན་ཨ་ནི་སིག་ཟེར་བ་ད་རྩ་བ་འདྲ་མ་བཟོ་ནས་ཨ་ནི་ཡག་པོ་ཡོང་དུས་ཙམ་པ་ཨ་ནི་ཡར་ཡར་སླེབས་ཙམ་པ་དཀའ་ངལ་ཉུང་བ་འཕྲད་འདུག་ཨ་ལ་ལོ་བརྒྱད་ཙམ་ཅིག་བྱས་པ་ཡིན་ན་ཨ་ནི་ཁོང་ཚོ་ཨིན་ཇི་འདི་ཡ་རྒྱས་མ་སེམས་ཅད་ད་ག་ནང་བཞིན་ཨང་རྩིས་ད་དེ་ཚོ་ལ་དཀའ་ངལ་འཕྲད་ཀྱི་འདུག་ད་ཡིན་ན་ཡང་དཀའ་ངལ་མང་པོ་བྱུང་ན་ཅིག་ཡག་པོ་མ་ལས་ར་ལས་རེ་བྱས་ལ་སྦྱིན་བདག་ཚོ་ལ་ད་དེ་ཚོས་སྙན་སེང་ཞུ་གི་འདུག་དེ་ནང་བཞིན་ད་སྔོན་དུ་ཞུས་པ་ནང་བཞིན་སྤུ་གུ་ལྔ་བཅུ་ལྷག་ཙམ་མ་བཞག་རོགས་བྱིས་དེ་ཚོར་གསོ་སྐྱོང་ཡག་པོ་བྱས་ཞོག་ཞེས་དེ་འདྲའི་བཀའ་ཕེབས་གི་འདུག་ལགས། ལགས་ལགས་སོ། ད་དེའི་སྔོན་ལ་ཡང་སྤྱན་རས་གཟིགས་སློབ་གྲྭ་ཞུ་བ་ཅིག་བཙུགས་གནང་པ་ཡིན་ཟེར་བ་དེ་ག་འདྲ་ཟེར་རེད་ལགས། ལགས་འོང། སྤྱན་རས་གཟིགས་སློབ་གྲྭ་འདི་ང་ཚོ་གཞོན་ནུ་གཅེས་སྐྱོང་ཁང་གི་ཡན་ལག་རང་བྱས་བཙུགས་པ་ཡིན། ལགས་སོ། ཨ་འདི་བར་ལོར་དམའ་རིམ nursery ནས་ཡར་བྱས་བྱས་དེ་དུས་འཛིན་གྲྭ་ལྔ་པ་བར་དུ་བཙུགས་གནང་ཡིན་ལགས་སྐབས་དེ་ཡག་པོ་འགྲོ་སོང་དེ་ད་དེའི་བར་དུ་ལ་ནི་ཀོ་བིད་རྐྱེན་བྱས་ཨ་དེ་ནས online class དང་དེ་ཚོ་མུ་མཐུད་གནང་དུས་ཙམ་པ་དེ་གི་ད facility ཚོ་སྤྲད་མ་ཐུབ་བྱས་དེ་ཡིན་དུས་ཙམ་པ་ཨ་ནི་དེ་ཙམ་གི་མ་ཡིན་པ་དེ་ནི་ནམ་རྒྱུན་ཕྱི་ལོགས་སྤུ་གུ་ནས་ཡོང་གི་ཡོད་རེད fees ཏོག་ཙམ་སྤྲད་མཁན་དེ་མེད་དུས་ཨ་ནི་ང་ཚོ་དགེ་རྒན་གསོལ་ཕོགས་ཕུལ་མ་ཐུབ་ཡག་གི་དེ་དཀའ་ངལ་འཕྲད་སོང་བ་ལགས། ཨོ་ད་གཙོ་ཆེར་དེ་ནད་ཡམས་ཀྱི་རྐྱེན་ནས་བྱས་བྱས། ལགས་འོང་ཀོ་བིད་སྐབས་དེ་རེད་ལགས། ཨ་འདི་ད་ལྟ་སྐབས་ཤིག་རིང་ལ་ང་ཚོ་སྒོ་བརྒྱབ་བཞག་ཡོད་རེད། ཨོ་ལགས་སོ་ད་ད་ལྟ་བར་ལ་སློབ་མ་ག་ཚོད་ཙམ་ཅིག་གི་གསོ་སྐྱོང་གནང་ཡོད་ན། ཐོག་མར་གཅིག་དགུ་དགུ་བཅུ་གོ་གཅིག་ལོ་ནས་བྱས་བྱས། དགུ་བཅུ་གོ་གཅིག་ལོ་ནས་བྱས་ནས་ད་ད་ལྟ་ང་ཚོ་ལྔ་བརྒྱ་ལྷག་ཙམ་འགྲོ་གི་ཡོད་རེད་ང་ཚོ roll number དེ་ཚོ་ལྔ་བརྒྱ་ལྷག་ཙམ་སླེབས་འདུག་པ་ལགས། ཨའོ། ལགས་སོ། དེའི་ནང་ནས་ད་སློབ་སྦྱོང་ཐོན་མཁན་ནང་ནས་ང་ཚོ MBA བྱེད་མཁན་ཡོད་རེད། Nurse ཐོན་མཁན་ཡོད་རེད། སྨན་ཞབས་པ་དང་དཔལ་འབྱོར་གྱི་ཐོག་ལ་རེད། དེ་ཡིན་པའི་ནི་ལས་ཡང་བོད་པ་སྒེར་གཅིག་གི་ངོས་ནས་ད་སྐུ་ལས་སྐྱོན་བྱས་བྱས་ཨ་ནི་ཕྱག་ལས་གནང་བ་གཅིག་གི་ཆ་གནང་གི་ཡོད་རེད་ལ། ང་ཚོ་གི་དེ། Thank you India ཟེར་ང་ཚོ་མུ་མཐུད་ནས་སྔོན་མ་ནས། རྒྱ་གར་ལ་རྒྱ་གར་གཞུང་ལ་ཐུགས་རྗེ་ཆེ་ཞུ་ན་ཡར་བ། རྒྱ་གར་གཞུང་ལ་ཐུགས་རྗེ་ཆེ་དང་རྒྱ་གར་མི་མང་ལ་ཐུགས་རྗེ་ཆེ་ཟེར་ང་ཚོ་སྔོན་མ་མང་པོ་ཞུས་ཚར་བ་ལ། རེད་རེད་རེད། དེ་འདྲ་འབའ་ད་ང་ཚོ་གི་ཕར་ཞབས་ཕྱི་ཞུ་ཡག་གི་གོ་སྐབས་རག་ན་ཨ་ནི་རྒྱ་གར་རྒྱ་གར་དེ་ཚོ་ལ་སློབ་སྦྱོང་སྤྲད་ཐུབ་ན་བསམ་ནས་དེ་འདྲའི་འདྲ་གཅིག་དམིགས་ཡུལ་བཞག་གི་ཡོད། ཁ་ཡོད་ལག་ཡོད་ཀྱི་ནི་ཐུགས་རྗེ་ཆེ་ཟེར་བྱས་ཁོ་རང་ཚོ་ལ་ཕར་སྤུ་གུ་ཚོ་ལ་ཡར་སློབ་སྦྱོང་གི་མུ་མཐུད་སྤྲད་ཐུབ་ན་དེ་འདྲའི་ཅིག་བསམ་བློ་ཡོད་ལ། ལགས་སོ་ལགས་སོ་ད་འབྲེལ་ཡོད་ཀྱི་གནས་ཚུལ་འདི་གའི་ནི་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་སོང་ཐུགས་རྗེ་ཆེ་ཞུ་བ་ཡིན། ཆེ་ན་གོ་སྐབས་གནང་བ་དེ་ཐུགས་རྗེ་གནང། རྣམ་པ་ཚོས་དེ་རིང་གི་གཏམ་གླེང་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།